ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རེས་གཟའ་ལྷག་པའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགོངས་གཞི་ལྟར་ནང་པའི་ཆོས་བརྒྱུད་འཛིན་པ་ཕན་ཚུན་བར་འབྲེལ་མཐུད་ཀྱིས་དུས་བསྟུན་མཉམ་ལས་བྱ་ཆེད་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་གོ་སྒྲིག་ཞུས་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ས་འགུལ་ལྟེ་བ་དང་ཐག་ཉེ་བའི་བོད་ཀྱི་ས་ཁུལ་ཁག་ཅིག་ཏུ་ས་ཡོམ་གྱི་འགུལ་ཚད་ཤུགས་ཆེ་བྱུང་ཡོད་ཀྱང་མི་སྣ་ཤི་རྨས་ཀྱི་གནས་ཚུལ་བྱུང་མེད་པའི་སྐོར་ཞིག་དང། བོད་དོན་ལ་ཕུགས་རྒྱང་རིང་པོར་རྒྱ་གར་རྒྱབ་སྐྱོར་གྱི་ཕན་ནུས་ཆེན་པོ་ཐོན་རྒྱུ་ཡིན་པར་མཐོང་ཞེས་རྒྱ་གར་གྲོས་ཚོགས་འཐུས་མི་ཚོར་བོད་དོན་ཞུ་གཏུག་ཏུ་ཕེབས་པའི་བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་འཐུས་མི་ཁོངས་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ནས་འགྲེལ་བརྗོད་གནང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང།
ཡང་དམིགས་བསལ་གནད་སྒྲིལ་ལེ་ཚན་ནང། དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་སུ་ཨ་རིའི་མི་ནི་སོ་ཊའི་མངའ་སྡེའི་ནང་ས་གནས་གཞོན་ནུ་ལྷན་ཚོགས་བཙུགས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་སྲུང་བརྩི་ཞུས་པའི་གནད་དོན་དང་བྱང་ཨ་རིའི་ནང་གཞོན་ནུ་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་འདུའི་གྲོས་ཆོད་སོགས་ཀྱི་ཐད་བཀའ་འདྲི་ཞུས་པ་ཞིག་དང།
མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགོངས་གཞི་ལྟར་ནང་པའི་ཆོས་བརྒྱུད་འཛིན་པ་ཕན་ཚུན་བར་འབྲེལ་མཐུད་ཀྱིས་དུས་བསྟུན་མཉམ་ལས་བྱ་ཆེད་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་གོ་སྒྲིག་ཞུས་པའི་སྐོར་ལ་ས་གནས་ནས་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་ནས་དབུ་འཛུགས་ཀྱིས་ཉིན་གསུམ་གྱི་རིང། དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་དང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དང། དེ་བཞིན་སིང་ག་པོར་བོད་ཀྱི་རིག་གཞུང་ཚོགས་པས་གཙོས་པའི་རྒྱལ་ཁབ་འདྲ་མིན་ཁག་གི་ནང་པའི་ཚོགས་སྡེ་ཁག་ཐུན་མོང་གི་གོ་སྒྲིག་འོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་ལྟར་ནང་པའི་ཆོས་བརྒྱུད་འཛིན་པ་ཕན་ཚུན་དབར་འབྲེལ་མཐུད་གནང་སྟེ་ཐུན་མོང་གི་གླེང་སྟེགས་ཐོག་ནས་དུས་བསྟུན་མཉམ་ལས་བྱ་ཆེད་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་ཚོགས་གནང་བ་བཞིན་སྐོར་ལྷན་ཚོགས་དེ་གོ་སྒྲིག་གནང་མཁན་ཁོངས་སུ་ཡོད་པ་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང། ད་འདི་ཡིས་ང་ཚོ་ནང་པ་དེ་གས་དེ་ཐུན་མོང་གི་ཨ་ནི་ད་ལྟ་ལས་འགུལ་གནང་དགོས་ཡ་རིགས་མང་པོ་ཅིག་ཆགས་ཀྱི་ཡོད་རེད་དུས་རབས་དང་བསྟུན་ནས་ཨ་ནི་ཕན་ཚུན་གཅིག་སྒྲིལ་གྱི་ཐོག་ནས་ཕྱག་ལས་གནང་དགོས་ཡ་མང་པོ་ཅིག་ཡོང་གི་ཡོད་རེད་དེ་གས་དེ་ད་ལྟ་བར་དུ་ཅིག་གནང་མ་ཐུབ་པ་ལས་བསྡད་པ་མང་པོ་བྱུང་གི་ཡོད་རེད་དེ་གས་དེ་ཐོག་ལ་ཕན་ཚུན། ཤུགས་རྒྱབ་ཡ་དང་ད་ག་ནང་བཞིན། ནང་པའི་དགེ་འདུན་པ་ཚོ་ཡིན་ན་ཕན་ཚུན། གཅིག་གིས་གཅིག་ལ་ཡ། འབྲེལ་མཐུད་གནང་ནས་ཨ་ནི། ཅིག། སྤུན་གྲོགས་དང་ཨ་ནི། ཅིག་ཕ་གི། དེ་འདྲས་ཀྱི་འདུ་ཤེས་དེ་གོང་འཕེལ་གཏང་དགོས་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་མ་བྱུང་བ་ཡིན་པ་ཡིན་ན།

ད་ལྟ་གོ་སྒྲིག་ཞུས་བཞག་པ་ཅིག་རེད། ད་ལན་ཉིན་གསུམ་གྱི་ལྷན་ཚོགས་ཀྱི་བརྗོད་གཞིའི་ནང་ནང་པ་ཐུན་མོང་དུ་གྱུར་པའི་གནད་དོན་ཁག་ཅིག་གི་ཐོག་བགྲོ་གླེང་གནང་གི་ཡོད་པ་རེད་འདུག།
གླེང་སྟེགས་འདིའི་རིགས་འདི་ལ་ཐུན་མོང་གི་བརྗོད་གཞི་བཞག་དགོས་པ་དེ་གལ་ཆེན་པོ་ཞིག་ཏུ་ཆགས་ཀྱི་ཡོད། དེ་ལྟར་ཐུན་མོང་གི་བརྗོད་གཞི་བཞག་དགོས་དུས་ཙམ་པ་ལ། ད་ལྟ་ང་ཚོའི་དེའི་བརྗོད་གཞི་དེའི་ནང་ལོགས་ལ་ཡང་བརྗོད་གཞི་གལ་ཆེ་བ་གཅིག་གི་ཁ་ཤས་ཟུར་འདོན་བྱས་ཡོད་རེད། ཟུར་འདོན་བྱས་པའི་ནང་ལོགས་ལ་ཡང་བརྗོད་གཞི་ཐུན་མོང་གི་བརྗོད་གཞི་གཅིག་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་གལ་ཆེ་ཤོས་གཅིག་འདུལ་བའི་ཨ་ནི་རྣམ་གཞག་དེ་རེད་ཆོས་འདུལ་བ་དམ་ཆོས་འདུལ་བའི་རྣམ་གཞག་འདི་ད་ང་ཚོ་དགེ་འདུན་པའི་གི་སྤྱི་ཚོགས་ལ་ཡང་ཐུན་མོང་གི་བརྗོད་གཞི་གལ་ཆེན་པོ་ཆགས་ཀྱི་ཡོད་རེད་བྱས་ཙང་འདི་ཡིན་པ་ཡིན་ཙང་དེ་དམ་ཆོས་འདུལ་བ་གཞི་ལ་བཞག་ནས་ཨ་ནི་དེའི་ཐོག་ལ་གནད་དོན་ཕན་ཚུན་ཨ་ནི་གཅིག་ཕ་གའི་ག་རེ་ཟེར་གོ་རེད་བགྲོ་གླེང་བྱེད་ཡག་དང་དེ་འདྲའི་གི་རིགས་མང་པོ་བྱེད་ཡག་རེད། ཨང་དེ་ནས་གནད་དོན་གལ་ཆེ་བ་གཅིག་ད་ལྟ་འདི་ཡོད་པ་རེད། ད་ཐུན་མོང་གི་རྣམ་གཞག་བྱས་པ་ཡིན་ན་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་རྣམ་གཞག་དེ་བ་རེད། དེ་ང་རང་ཚོ་ཐེག་པ་ཆེ་ཆུང་གང་ག་ལ་ཡང་ཐུན་མོང་དུ་ཁྱབ་བསྡད་མཁན་རྣམ་གཞག་ཅིག་རེད། འདིའི་ཐོག་ལ་རྟེན་འབྲེལ་དང་རྟེན་འབྲེལ་ཡན་ལག་བཅུ་གཉིས་དང་འབྲེལ་བའི་རྣམ་གཞག་ཅིག་ཕ་གའི་བགྲོ་གླེང་བྱེད་ཡ་གཅིག་ཡོང་གི་ཡོད་རེད།

ཡིན་པ་སོགས་ཀྱི་བཀའ་སློབ་སྩལ་གནང་འདུག་དུས་ཚེས་ཉི་ཤུའི་ཉིན་ལྷན་ཚོགས་དེའི་དབུ་འབྱེད་མཛད་སྒོའི་ཚོགས་མགོན་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་རྒྱ་གར་བྷི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་དང་ཤྲི་ལངྐ་རྒྱལ་ཁབ་ཀྱི་ནང་པའི་དབུ་ཁྲིད་དང་བང་ལ་དེཤ་ནང་པའི་དགེ་འདུན་པའི་དབུ་ཁྲིད་ཀྱིས་གཙོས་པའི་ནང་པའི་རྒྱལ་ཁབ་ཁག་གི་སློབ་གཉེར་ཁང་ཁག་གི་བླ་ཆེན་དང་མཁན་པོ་ལ་སོགས་པ་ལྷན་ཞུགས་གནང་ཞིང་ལྷན་ཚོགས་དེའི་ནང་རྒྱལ་ཁབ་གྲངས་སུམ་ཅུ་སོ་གསུམ་ནས་དགེ་འདུན་པ་དང་གདན་ཞུས་མི་སྣ་ཉིས་སྟོང་ལྷན་ཞུགས་གནང་གི་ཡོད་པ་རེད་འདུག་ལ། ལྷན་ཚོགས་དེའི་ཉིན་མཐའ་མ་དེ་དུས་ཚེས་ཉི་ཤུ་རྩ་གསུམ་ཉིན་གྱི་ཞོགས་པ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཀྱིས་ཚོགས་ཆེན་གྱི་སྐུ་ཚབ་རྣམ་པའི་ལྷན། འཛམ་གླིང་ཞི་བདེའི་ཆེད་སྨོན་ལམ་གསུང་འདོན་གནང་རྒྱུའི་མཛད་རིམ་ཡོད་པ་རེད་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་གཡུ་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་གཉིས་ནས་སྙན་སྒྲོན་ཞུ་ཡིན།
ཉེ་ཆར་ཡུ་རོབ་གྲོས་ཚོགས་ཐོག་ལ་རྒྱ་ནག་གཞུང་གིས་བོད་ནང་དུ་བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭར་བཅུག་པའི་སྲིད་བྱུས་ལ་ངོ་རྒོལ་གྲོས་ཆོད་བཞག་པ་དེར་རྒྱ་ནག་གཞུང་གིས་དགག་ལན་སྤེལ་ཏེ་ཕྲུ་གུའི་ཤེས་ཡོན་གྱི་ཐོབ་ཐང་ལ་འགལ་འཛོལ་བྱས་པ་རེད་ཟེར་བཤད་འདུག།

དེ་ནི་རྒྱ་ནག་གཞུང་གིས་བོད་ཕྲུག་ས་ཡ་གཅིག་ལྷག་ཙམ་བཅའ་སྡོད་སློབ་གྲྭའི་ནང་སློབ་གཉེར་བྱེད་དུ་བཅུག་ནས་བོད་མིའི་སྐད་ཡིག་དང་རིག་གཞུང་ཆོས་ལུགས་རྣམས་སོ་སོའི་ཕ་མ་དང་ནང་མི་ནས་སྦྱོང་བའི་གོ་སྐབས་མེད་པར་བཟོ་བཞིན་ཡོད་པའི་སྲིད་བྱུས་ཤིག་ཏུ་ངོས་འཛིན་གནང་གི་ཡོད་པ་རེད། དེར་བརྟེན་རྒྱ་ནག་གཞུང་གི་མགྲིན་ཚབ་པ་ཝང་ཝུན་པིན་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་འཆར་ཅན་གསར་འགོད་ལྷན་ཚོགས་ཐོག་ལ་ཡོ་རོབ་གྲོས་ཚོགས་ཀྱིས་བོད་ནང་གི་བོད་ཕྲུག་བཅའ་སྡོད་སློབ་གྲྭར་བཞག་པའི་སྲིད་བྱུས་ཐད་གྲོས་ཆོད་བཞག་པ་དེ་ནི་བོད་ནང་གི་བོད་ཕྲུག་ཚོའི་སློབ་སྦྱོང་གི་གོ་སྐབས་ཐད་ལ་ཁྲིམས་འགལ་བྱས་པ་ཞིག་དང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་གནོད་འཚེ་བཏང་བ་རེད་ཟེར་བཤད་ཡོད་པ་མ་ཟད། གྲངས་ཉུང་མི་རིགས་ཚོར་ཆོས་དད་རང་དབང་དང་ཉམས་ལེན་བྱེད་པའི་རང་དབང། སྐད་ཡིག་འབྲི་ཀློག་གི་ཐོབ་ཐང་ཆ་ཚང་སྲུང་སྐྱོབ་ཡོད་པའི་སྐོར་སོགས་བཤད་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡིན། རྒྱ་ནག་གི་ཞིང་ཆེན་སྐྱོ་ཤོས་ཀན་སུའུ་ལ་ས་ཡོམ་འགུལ་ཚད་རིམ་པ་དྲུག་ཚེག་གཉིས་ཅན་ཞིག་བརྒྱབ་སྟེ་ཉུང་མཐར་ཡང་མི་གྲངས་བརྒྱ་དང་ཉི་ཤུ་རྩ་བདུན་རྐྱེན་འདས་དང་མི་གྲངས་བདུན་བརྒྱ་ལྷག་ལ་རྨས་སྐྱོན་བྱུང་བ་དང་ས་ཡོམ་དེས་མཐའ་འཁོབ་ཀྱི་གྲོང་གསེབ་ཀྱི་ཁང་པ་རྡིབ་སྟེ་ཁང་པ་ཁང་པ་གཅིག་འབུམ་ལྔ་ཁྲི་ལྔ་སྟོང་ལྷག་ལ་གནོད་སྐྱོན་ཕོག་པའམ་གཏོར་བཤིག་གཏོང་བ་དང། ད་ལྟ་རྒྱལ་ཡོངས་སུ་གནམ་གཤིས་གྲང་ངར་ཆེ་བའི་རྐྱེན་གྱིས་ཀླད་ཀོར་མན་ཆད་ཀྱི་དྲོད་ཚད་ཀྱིས་རོགས་སྐྱོབ་ཀྱི་ལས་ཀར་འགོག་རྐྱེན་བཟོས་ཡོད་པ་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་འདུག་དེ་ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་རེས་གཟའ་ཟླ་བའི་ཉིན་རྒྱབ་ལ་རྒྱ་ནག་མཚོ་སྔོན་ཞིང་ཆེན་གྱི་ས་མཚམས་དང་ཉེ་ཁུལ་ཀན་སུའུ་ཞིང་ཆེན་གྱི་ཆི་ཤན་རྫོང་དུ་ས་ཡོམ་བྱུང་སྟེ་ས་རྡུལ་དང་འདམ་བག་ལས་གྲུབ་པའི་ཁང་པ་མང་དག་ཅིག་རྡིབ་པའམ་ཡང་ན་ས་འོག་ཏུ་རྡིབ་སྐྱོན་ཟིན་ཡོད་ཅིང་ས་གནས་ཀྱི་དཔོན་རིགས་ཚོས་ཉེན་སྐྱོབ་ལས་འགུལ་སོགས་ཛ་དྲག་གི་ལས་འགུལ་སྤེལ་ཡོད་ཀྱང་གྲང་ངར་ཆེ་བའི་གནམ་གཤིས་ཀྱིས་གནས་སྟངས་དེ་བས་ཛ་དྲག་དང་དཀའ་ངལ་ཆེ་རུ་སོང་ཡོད་ལ་བོར་བརླག་ཤོར་བའི་མི་མང་སྐྱོབ་རྒྱུར་དུས་ཚོད་ཉུང་དུ་སོང་ཡོད་པར་བརྟེན་ས་སྙིགས་འོག་ཏུ་ལྷག་པའི་མིའི་ཚེ་སྲོག་སྐྱོབ་ཁག་པོར་གྱུར་བའི་ཉེན་ཁ་ཇེ་ཆེར་སོང་ཡོད་པ་རེད། གཞན་ཡང་ལམ་ཁ་དང་ཆུ་གློག་འཕྲིན། འབྲེལ་ལམ་གྱི་མ་གཞི་བཅས་ལ་གནོད་སྐྱོན་ཕོག་སྟེ་ཉེན་སྐྱོབ་ལས་དོན་ལ་དཀའ་ཚེགས་ཆེ་རུ་བཏང་བའི་གནས་ཚུལ་འདུག་རྒྱ་ནག་ཀན་སུའུ་ཞིང་ཆེན་ནི་བོད་མཚོ་སྔོན་མཐོ་སྒང་གི་བྱང་ཤར་ས་མཚམས་སུ་ཆགས་ཀྱི་ཡོད་ཅིང་ས་ཁུལ་དེར་ས་ཡོམ་གྱི་ཉེན་ཁ་ཧ་ཅང་ཆེ་ལ་ཉེ་བའི་ལོ་རྒྱུས་ནང་རྒྱ་ནག་གི་ས་ཡོམ་ཚབས་ཆེ་ཤོས་དེ་ཉིས་སྟོང་བརྒྱད་ལོར་ཟི་ཁྲོན་ཞིང་ཆེན་ནང་དུ་བྱུང་ཡོད་པ་རེད། དེའི་རྐྱེན་གྱིས་མི་གྲངས་ཁྲི་བདུན་ཙམ་རྐྱེན་འདས་བྱུང་ཡོད་པ་དང་ཀན་སུའུ་ཞིང་ཆེན་ནི་ས་བབ་ཧ་ཅང་མཐོ་པོ་ཡིན་པ་དང་གནམ་གཤིས་ཀྱི་གྲང་ཚད་ཧ་ཅང་དམའ་བོ་ཡིན་འདུག། ས་ཡོམ་གྱི་གོད་ཆག་བྱུང་བ་ནས་ད་བར་རྐྱེན་འདས་ཀྱི་མི་གྲངས་ཉིན་རེ་བཞིན་ཇེ་མཐོར་འགྲོ་བཞིན་ཡོད་པ་རེད། གཤམ་ལ་ས་ཁུལ་ལྟེ་བ་དང་ཐག་ཉེ་བའི་བོད་ཀྱི་ས་ཁུལ་ཁག་ཅིག་ཏུ་ས་ཡོམ་གྱི་འགུལ་ཚད་ཤུགས་ཆེ་བྱུང་ཡོད་ཀྱང་མི་སྣ་ཤི་རྨས་ཀྱི་གནས་ཚུལ་བྱུང་མེད་པའི་སྐོར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཕྱི་ཟླ་བཅུ་གཉིས་ཚེས་བཅོ་བརྒྱད་ཉིན་རྒྱ་ནག་ཀན་སུའུ་ཞིང་ཆེན་ཀན་ཆུ་ཧུའེ་རིགས་རང་སྐྱོང་ཁུལ་ཇེ་ཧྲི་ཧྲན་རྫོང་ངམ་བོད་མིང་ལ་རྨ་དགའ་ཐང་དུ་ས་འགུལ་ཚད་རིམ་དྲུག་དང་ཚེག་གཉིས་ཅན་ཞིག་བརྒྱབ་སྟེ། དེ་རིང་ཕྱི་ཚེས་བཅུ་དགུ་ཉིན་གྱི་ཕྱི་དྲོ་བར་རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོ་ལྟར་ན་ཀན་སུའུ་དང་མཚོ་སྔོན་གཉིས་ནས་མི་གྲངས་བརྒྱ་དང་བཅོ་བརྒྱད་རྐྱེན་འདས་དང་མི་གྲངས་ལྔ་བརྒྱ་ལྷག་ལ་རྨས་སྐྱོན་དང་མི་གྲངས་ཉི་ཤུ་ས་ཉིལ་ཁྲོད་བོར་བརླག་ཤོར་ཡོད་པ་དང་ཁང་པ་རྡིབ་པ་དང་ལམ་དང་གློག་ཆད་པ་སོགས་རྒྱུ་ནོར་གྱོང་གུད་ཤུགས་ཆེ་བྱུང་ཡོད་པ་བཀོད་འདུག་ལ། ས་ཡོམ་གྱི་འགུལ་ཚད་ཉེ་འཁོར་བོད་ཀྱི་ས་ཁུལ་མང་ཆེ་བ་ནས་ཤེས་ཚོར་བྱུང་ཡོད་ན་ཡང་ད་ལྟའི་ཆར་བོད་པ་ཚོར་ཤི་རྨས་སོགས་ཀྱི་གནས་ཚུལ་གོ་ཐོས་གང་ཡང་མེད་སྐོར་བོད་ནང་གི་འབྲེལ་ཡོད་བོད་མི་ཁག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཐེངས་འདིའི་ས་འགུལ་བྱུང་ས་དེ་ཀན་སུའུ་དང་མཚོ་སྔོན་ཞིང་ཆེན་གཉིས་ཀྱི་ས་མཚམས་དུ་བརྒྱབ་ཡོད་པ་དང་མཚོ་སྔོན་ཕྱོགས་ནས་ས་འགུལ་ལྟེ་བ་དང་ཁ་ཐག་ཉེ་ཤོས་བོད་ཀྱི་ས་ཆ་མཚོ་ཤར་ས་ཁུལ་ཡ་རྫི་རྫོང་རྡོ་སྦིས་དང་ཀན་སུའུ་ཕྱོགས་ནས་བསང་ཆུ་རྫོང་རྒན་རྒྱ་དང་བ་གུ་ཐང་མ་ཐང་དེ་བཞིན་གཙོས་གྲོང་ཁྱེར་མཛོད་དགེ་སྨད་དང་གཞན་ཡང་རེབ་གོང་རྫོང་ཟི་ལིང་གྲོང་ཁྱེར་སོགས་ནས་ས་ཡོམ་འགུལ་ཚད་ཤེས་རྟོགས་བྱུང་ཡོད་པ་དང་གོང་ཞུས་འབྲེལ་ཡོད་ཅིག་ནས་མུ་མཐུད་འགྲེལ་བརྗོད་གནང་དོན་ལ་རྡོ་སྦིས་དང་ཁ་ཐག་ཉེ་བའི་བིས་མདོ་ཕྱོགས་ནས་རྒྱ་ཁ་ཆེ་རེ་གཉིས་རྐྱེན་འདས་སུ་ཕྱིན་ཡོད་པ་ལས་རྡོ་སྦིས་ནས་བོད་པ་ཚོའི་སྡོད་ཁང་དང་གྱང་ར་ལ་གཏོར་སྐྱོན་ཙམ་ལས་མི་སྣ་ལ་ཤི་རྨས་བྱུང་མེད་སྐོར་འགྲེལ་བརྗོད་གནང་བྱུང་ལ། ཡང་འབྲེལ་ཡོད་ཅིག་ནས་བསང་ཆུ་དང་རེབ་གོང་ཕྱོགས་ནས་ས་ཡོམ་འགུལ་ཚད་ཤུགས་ཆེ་ཤེས་རྟོགས་བྱུང་བ་མ་ཟད་དུས་ཡུན་རིང་པོར་འགུལ་བྱུང་ལ་མི་དམངས་ཁྲོམ་སྲང་དུ་འདུས་པ་དང་སློབ་གྲྭ་ཁག་གི་སློབ་ཕྲུག་ཚོ་ཡང་ཉལ་ཐུལ་དང་མཉམ་དུ་ཕྱི་ལ་ཕུད་དགོས་བྱུང་ཡོད་ན་ཡང་ཤི་རྨས་ཀྱི་དོན་རྐྱེན་བྱུང་མེད་སྐོར་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་འབྲེལ་གྱི་གསར་ལམ་ཁག་ཏུ་ས་ཡོམ་ཁྲོད་ཀན་སུའུ་ཕྱོགས་ནས་མི་གྲངས་བརྒྱ་དང་ལྔ་རྐྱེན་འདས་དང་མི་གྲངས་སུམ་བརྒྱ་དགུ་བཅུ་གོ་བདུན་ལ་རྨས་སྐྱོན་བྱུང་བ་ལས་མི་བཅུ་དྲུག་རྨས་སྐྱོན་ཉེན་ཚབས་ཆེན་པོ་བྱུང་ཡོད་པ་དང་ཁྱོན་སྡོད་ཁང་བཞི་སྟོང་བདུན་བརྒྱ་བརྒྱད་ཅུ་གྱ་གཉིས་ལ་གཏོར་སྐྱོན་ཐེབས་ཡོད་པ་དང་མཚོ་སྔོན་ཕྱོགས་ནས་མི་གྲངས་བཅུ་གསུམ་རྐྱེན་འདས་དང་མི་བརྒྱ་དང་བརྒྱད་ཅུ་གྱ་གཉིས་ལ་རྨས་སྐྱོན་བྱུང་ཡོད་སྐོར་བཀོད་འདུག་ལ་རྒྱ་ནག་གཞུང་འབྲེལ་འགོ་ཁྲིད་ཞི་ཅིན་ཕིང་གཙོས་ཞིང་ཆེན་དང་རྫོང་རིམ་པའི་འགོ་ཁྲིད་ཚོས་ས་འགུལ་བྱུང་ཁུལ་གྱི་མི་མང་གི་བདེ་འཇགས་དང། དགོས་མཁོ་ཅ་དངོས་དུས་ཐོག་གཏོང་དགོས་སྐོར་སོགས་སྤེལ་བཞིན་ཡོད་པ་དང་མཚོ་སྔོན་ཞིང་ཆེན་གྱིས་ད་ལྟའི་བར་ས་འགུལ་བྱུང་ཁུངས་དང་གནོད་ཐེབས་ས་ཁུལ་ཁག་ཏུ་མི་གྲངས་ཆིག་ཁྲི་དྲུག་བརྒྱ་རོགས་སྐྱོར་མི་སྣ་ཆེད་གཏོང་དང་བཅའ་སྡོད་སློབ་གྲྭ་ཁག་སུམ་ཅུ་སོ་བདུན་གྱི་སློབ་མ་དང་དགེ་རྒན་ཆིག་ཁྲི་བདུན་བརྒྱ་བརྒྱད་བརྒྱ་བདུན་ཅུ་ལྷག་བདེ་འཇགས་ས་གནས་སུ་གནས་སྤོར་ཡོད་པ་སོགས་བཀོད་འདུག་ལ་ཀན་སུའུ་དང་མཚོ་སྔོན་ཞིང་ཆེན་གཉིས་ནས་ས་འགུལ་ཁྲོད་གློག་ཆད་པ་དང་ལམ་དང་ཟམ་པ་ཆད་པ་སོགས་བསྐྱར་གསོ་དང་མི་སྣ་འཚོལ་ཞིབ་དང་ཉེན་སྐྱོབ་ཀྱི་ལས་དོན་མུ་མཐུད་གཉེར་བཞིན་ཡོད་པ་བཀོད་འདུག་ལ་དེ་འབྲེལ་ས་འགུལ་གྱི་བརྙན་སོགས་དྲ་ལམ་ཁག་ཏུ་ཁྱབ་བཞིན་པའི་ཁྲོད། གྲོང་སྡེ་གཅིག་གི་སྡོད་ཁང་ཚང་མ་རྩ་ནས་གཏོར་སྐྱོན་བཏང་ཡོད་པ་དང་མི་ལ་རྨས་སྐྱོན་བྱུང་ཡོད་པ། རི་དང་ལམ་ཉིལ་བ་སོགས་མཐོང་རྒྱུ་འདུག་ལ་རྒྱ་ནག་གཞུང་འབྲེལ་ངོས་ནས་ས་འགུལ་དེ་ལྟ་བུ་འདས་པའི་བཅུ་ཕྲག་གཅིག་ནང་བྱུང་མ་མྱོང་བའི་གོད་ཆག་ཡིན་པས་རྒྱལ་ཁབ་ཀྱི་རིམ་པ་གཉིས་པའི་ཉེན་སྐྱོབ་རྒུད་སེལ་བྱེད་བཞིན་ཡོད་པ་བཀོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།

བོད་དོན་ལ་ཕུགས་རྒྱང་རིང་པོར་རྒྱ་གར་གྱི་རྒྱབ་སྐྱོར་ཕན་ནུས་ཆེན་པོ་ཐོན་རྒྱུ་ཡིན་པ་མཐོང་ཞེས་རྒྱ་གར་གྲོས་ཚོགས་འཐུས་མི་ཚོར་བོད་དོན་ཞུ་གཏུག་ཏུ་ཕེབས་པའི་བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་འཐུས་མིའི་ཁོངས་ནས་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ཀྱིས་འགྲེལ་བརྗོད་གནང་པའི་སྐོར་བློ་བྷེ་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན།
རྒྱ་གར་རྒྱལ་ས་ལྡི་ལི་གི་ནང་དགུན་ཁ་གི་གྲོས་ཚོགས་ལས་རིམ་འགྲོ་བཞིན་པ་དང་བསྟུན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ནས་སྣེ་ཁྲིད་གནང་སྟེ། སྤྱི་འཐུས་བསྟན་པ་ཡར་འཕེལ་ལགས་དང་སྤྱི་འཐུས་དགེ་བཤེས་ལྷ་རམས་པ་གོ་བོ་བློ་བཟང་ཕན་བདེ་ལགས། སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་བཅས་སྤྱི་འཐུས་རྒྱུན་ལས་ཀྱི་འཐུས་ཚབ་ཚོགས་ཆུང་ཟིག་རྒྱ་གར་རྒྱལ་ས་ལྡི་ལི་གི་ནང་ཕེབས་ཏེ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཉིས་ནས་བཅུ་དྲུག་གི་བར་རེ་བོད་དོན་ཞུ་གཏུག་དང་རྒྱབ་སྐྱོར་འཚོལ་ཆེད། རྒྱ་གར་གྲོས་ཚོགས་གོང་འོག་གི་འཐུས་མི་མང་དག་ཟིག་ལ་མཇལ་འཕྲད་གནང་ཡོད་པར། རྒྱ་གར་གྲོས་ཚོགས་འཐུས་མི་ཚོ་གི་བོད་དོན་གྱི་ཐོག་ག་དོ་ཁུར་ཆེན་པོ་དེ་བོད་དོན་ལ་ཕུགས་རྒྱང་རིང་བོར་རྒྱ་གར་གྱི་རྒྱབ་སྐྱོར་གྱི་ཕན་ནུས་ཆེན་པོ་འཐོན་རྒྱུ་ཡིན་པར་མཐོང་གི་ཡོད་ཅེས་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ནས་འགྲེལ་བརྗོད་གནང་གི་འདུག།
ཨ་ནི་རྒྱ་གར་མི་དམངས་ཀྱི་རྒྱབ་སྐྱོར་དང་གྲོས་ཚོགས་ཀྱི་རྒྱབ་སྐྱོར་དང་དེ་ཡོད་པ་ཡིན་ན་གནས་སྐབས་ཀྱི་གཞུང་འཛིན་ཚོགས་པ་གི་དཔལ་འབྱོར་གྱི་དགོས་མཁོ་དང་ཆབ་སྲིད་ཀྱི་དགོས་མཁོ་གི་ཐད་ལ་ཕྲན་བུ་ཞིག་བབ་བསྟུན་འདྲ་བོ་བྱས་པ་ཡིན་ན། ཕུགས་རྒྱང་རིང་བོ་སྒང་ནས་ང་ཚོ་རེ་བ་དང་ཨ་ནི་ཅིག་ནུས་བ་ལ་མ་སོང་ན་རྒྱ་གར་འདི་ག་ཆེ་བོ་ཅིག་ཐོན་གི་རེད་བསམ། ད་ལྷག་པར་དུ་ད་རེས་ང་ཚོ་ཞུ་གཏུག་དེ་ལ་འགྲོ་དུས་གང་ལ་གྲོས་ཚོགས་འཐུས་མི་གསར་པ་དེ་འདྲས་དང་ལྷག་པར་དུ་སྔོན་མ་བོད་དོན་གྱི་སྐོར་ལ་ཡིག་ངག་མི་སྣས་དེ་འདྲས་འདུག་དེ་འདྲས་ཡོད་དུས་གང་ལ་ང་ཚོས་ངོ་སྤྲོད་ཅིག་གནང་ཡིན་ད་ལྷག་པར་དུ་བོད་ཀྱི་གནས་སྟངས་དེ་འདྲས་ཡིན་པ་རྒྱ་གར་ནང་ན་དེ་འདྲས་བ་རྒྱ་ཆེའི་སྒང་ན་ང་ཚོ་བོད་དོན་རྒྱབ་སྐྱོར་དང་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ད་སྒྲིག་འཛུགས་ཀྱི་གནས་སྟངས་ག་རེ་ཡོད་བ་ཏོག་ཙོ་ཅིག་བཤད་ལོང་དེ་གང་ལ་ཧ་ལས་ལས་བྱས་ནས་ང་ཚོ་གི་རྒྱ་གར་གྱི། ཅིག། སྟོབས་ཤུགས་ལ་མ་སོང་ན་ཆེ་ཤོས་ཅིག་ད་ཅིག་ས་མཚམས་དང་འདི་ཐད་ནས་བོད་པ་གི་གནས་ཚུལ་འདི་ཆགས་ཀྱི་འདུག་བོད་པ་འདི་ཆགས་ཀྱི་འདུག་ལབ་ནས་ཞེ་བོ་དགའ་བོ་བྱེད་ཀྱི་འདུག། ཡུ་རོབ་དང་ཨོ་སི་ཁྲེ་ལི་ཡ་སོགས་སུ་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཡོད་པ་ཚོ་གི་དུས་ནས་དུས་སུ་བོད་དོན་རྒྱབ་སྐྱོར་གནང་གི་ཡོད་པ་བཞིན། རྒྱ་གར་དུའང་བོད་དོན་རྒྱབ་སྐྱོར་གནང་མཁན་གི་གྲོས་ཚོགས་འཐུས་མི་མང་བོ་ཟིག་ཡོད་པ་དང། རྒྱ་གར་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་སུ་ཇི་ཏི་ཀུ་མར་ལགས་ནས། རིམ་པས་རྒྱ་གར་གྲོས་ཚོགས་གི་ནང་བོད་དོན་གླེང་སློང་ཡོང་གི་རེད་བཅས་འགྲེལ་བརྗོད་གནང་གི་འདུག

རྒྱ་གར་སྲིད་བློན་མཆོག་གིས་གོང་ས་མཆོག་དང་བོད་མི་མང་ལ་གུས་བརྩི་དང་གདུང་སེམས་རྒྱབ་སྐྱོར་ཆེན་པོ་ཡོད་ནའང། རྒྱ་ནག་ལ་ཕོག་ཐུག་རྙོག་དྲ་བཟོ་འདོད་མེད་པ་གསལ་བོ་རེད། འོན་ཀྱང་ང་རང་གིས་རྒྱ་གར་གྲོས་ཚོགས་སུ་བོད་དོན་སྲིད་བྱུས་ཉིས་སྟོང་ཉི་ཤུ་རྩ་གཉིས་ཟེར་བ། གྲོས་ཚོགས་འཐུས་མི་སྒེར་གྱི་གྲོས་འཆར་ཟིག་བཏོན་ཡོད་པས། རིམ་པས་རྒྱ་གར་གྲོས་ཚོགས་སུ་བོད་དོན་གླེང་སློང་ཡོང་གི་རེད་ཅེས་གསལ་སྟོན་གནང་སོང། ཡང་རྒྱ་ནག་གི་ཐོག་གི་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་མཉམ་འབྲེལ་ལྷན་ཚོགས་ཀྱི་ཁོངས་མི། རྒྱ་གར་ཨ་རུ་ན་ཅལ་མངའ་སྡེ་གི་གྲོས་ཚོགས་འཐུས་མི་ནི་ནོང་ཨི་རིན་ལགས་ནས་འགྲེལ་བརྗོད་གནང་རྒྱུར། Government in Exile།

བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་འཐུས་ཚབ་ཚོགས་ཆུང་དེ་རྒྱ་གར་གྲོས་ཚོགས་གོང་འོག་གཉིས་དང་གཞུང་འཛིན་སྲིད་དོན་ཚོགས་པ། རྒྱ་གར་དབུས་གྲངས་ཉུང་མི་རིགས་ལྷན་ཁང་དང། རྒྱལ་ས་ལྡི་ལི་གི་ཁུལ་ཁག་ས་གནས་གྲོས་ཚོགས་འཐུས་མི་སོགས་ལ་མཇལ་མོལ་གྱིས་རྒྱ་ནག་གཞུང་གིས་གོང་ས་མཆོག་གི་ཡང་སྲིད་ལ་ཐེ་བྱུས་བྱེད་བཞིན་པ་དང་བོད་ནང་གི་ཛ་དྲག་གནས་སྟངས་ལྷག་པར་བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭར་བཅུག་སྟེ།

དེང་སྐབས་རྒྱ་ནག་ཏུ་འཚམས་འདྲི་བྱེད་བཞིན་པའི་ར་ཤི་ཡའི་སྲིད་བློན་གྱིས་རྒྱ་ནག་དང་ར་ཤི་ཡའི་འབྲེལ་བར་བསྔགས་བརྗོད་བྱས་ཏེ་ད་ལྟ་ནི་ཕྱོགས་གཉིས་ཀྱི་འབྲེལ་བ་ཚད་མཐོ་ཤོས་སུ་སླེབས་པའི་སྐོར་བཤད་འདུག་དེ་ཡང་ར་ཤི་ཡའི་སྲིད་བློན་གྱིས་ར་ཤི་ཡའི་ཕྱོགས་ནས་རྒྱ་ནག་ཐོག་གི་འབྲེལ་ལམ་གྱི་གནས་སྟངས་ལ་རེས་གཟའ་མིག་དམར་ཉིན་བསྔགས་བརྗོད་བྱས་པ་དེ་ནི་ཁོང་རྒྱ་ནག་རྒྱལ་ས་པེ་ཅིན་ཏུ་འཚམས་འདྲི་བྱེད་པའི་སྐབས་རྒྱལ་ཁབ་གཉིས་ཀྱི་གཞུང་འབྲེལ་གྱིས་སྤེལ་བའི་བསྒྲགས་གཏམ་ནང་གསལ་ཡོད་ཅིང། ར་ཤི་ཡ་དང་རྒྱ་ནག་འབྲེལ་ལམ་དུས་རྟག་ཏུ་ཡག་པོ་ཡོད་པ་དང་ད་ཆ་ལོ་རྒྱུས་ཐོག་ནས་ཚད་མཐོ་པོ་སླེབས་ཡོད་ཅེས་བཤད་ཡོད་པ་ར་ཤི་ཡ་དང་རྒྱ་ནག་གཞུང་གཉིས་པོས་ཁྱབ་བསྒྲགས་བྱས་ཡོད་པ་རེད། ད་དུང་གསར་ཤོག་དེའི་ཐོག་ལ། རྒྱ་ནག་དང་ར་ཤི་ཡ་རྒྱལ་ཁབ་གཉིས་པོས་ཉེ་བའི་ཆར་ཕྱོགས་གཉིས་པོའི་དཔལ་འབྱོར་དང་ཕྱི་འབྲེལ་གྱི་མཉམ་ལས་འབྲེལ་ལམ་གཏིང་ཟབ་ཏུ་གཏོང་བཞིན་པ་དང་ཆབས་ཅིག་བར་ལམ་ར་ཤི་ཡའི་གཞུང་གིས་ཡུཀ་རེན་ཐོག་ལ་དམག་འཐབ་བཙན་འཛུལ་བྱེད་པའི་ཐད་རྒྱ་ནག་གཞུང་ཕྱོགས་ནས་སུ་གཅིག་གི་ཕྱོགས་སུ་མ་ལངས་པར་བར་གནས་སུ་སྡོད་པའི་སྲིད་ཇུས་རྒྱུན་འཁྱོངས་བྱེད་བཞིན་ཡོད་ཀྱང་ར་ཤི་ཡས་ཡུཀ་རེན་ཐོག་ལ་དམག་འཐབ་བཙན་འཛུལ་བྱས་པ་ནས་བཟུང་རྒྱ་ནག་དང་ར་ཤི་ཡའི་འབྲེལ་ལམ་གཏིང་ཟབ་ཏུ་ཕྱིན་ཡོད་པའི་སྐོར་བཀོད་འདུག་ར་ཤི་ཡའི་སྲིད་བློན་གྱིས་རྒྱ་ནག་གི་སྲིད་བློན་ལི་ཆང་ལ་ར་ཤི་ཡ་དང་རྒྱ་ནག་འབྲེལ་ལམ་ནི་ལོ་རྒྱུས་ཐོག་གི་ཚད་མཐོ་ཤོས་སུ་སླེབས་ཡོད་ཅེས་བཤད་ཡོད་ལ། ད་དུང་རྒྱ་ནག་སི་སི་ཏི་བིའི་བརྙན་འཕྲིན་ཐོག་ལ་སྐབས་དེར་རྒྱ་ནག་གི་སྲིད་བློན་ལི་ཆང་ནས་ར་ཤི་ཡའི་སྲིད་བློན་ལ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ར་ཤི་ཡའི་སྲིད་འཛིན་པུ་ཏིན་གཉིས་ཀྱི་འཐབ་ཇུས་ཀྱི་མཛུབ་སྟོན་འོག་རྒྱ་ནག་དང་ར་ཤི་ཡའི་འབྲེལ་ལམ་མུ་མཐུད་ནས་ཚད་མཐོའི་མཉམ་ལས་གོང་འཕེལ་གཏོང་བཞིན་ཡོད་ཅེས་བཤད་ཡོད་པ་མ་ཟད་རྒྱལ་ཁབ་གཉིས་པོས་མཛའ་གྲོགས་འབྲེལ་ལམ་མཐའ་གཅིག་ཏུ་གནས་ཐབས་ཀྱི་ཕྱོགས་སུ་མདུན་སྐྱོད་འབད་བརྩོན་བྱེད་རྒྱུ་དེ་ནི་འཛམ་གླིང་ནང་དུ་བརྟན་བརླིང་དང་བཟང་ཕྱོགས་ནུས་པ་འདོན་སྤེལ་བྱ་རྒྱུ་ཡིན་ཟེར་བཤད་ཡོད་ལུགས་རྒྱ་ནག་གཞུང་གི་བརྒྱུད་ལམ་ཐོག་ཏུ་རྒྱང་བསྲིངས་བྱས་ཡོད་པ་རེད། ཡང་གནས་ཚུལ་ནང་ཐོན་པར་གཞིགས་ན་ཁ་སྔོན་ཟླ་བ་གསུམ་གྱི་གོང་ལ་རྒྱ་ནག་གི་མཐོ་རིམ་དམག་དཔོན་ཞིག་ར་ཤི་ཡར་འཚམས་འདྲིར་བསྐྱོད་པ་དང་དེ་རྗེས་ཟླ་བ་གཉིས་ཀྱི་རྗེས་དེར་ར་ཤི་ཡའི་སྲིད་འཛིན་ཝ་ལ་ཏི་མི་པུ་ཏིན་རྒྱ་ནག་ཏུ་འཚམས་འདྲིར་བསྐྱོད་པའི་རྗེས་ད་རེས་ར་ཤི་ཡའི་སྲིད་བློན་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ནས་ཉི་ཤུ་ཉིན་རྒྱ་ནག་ཏུ་འཚམས་འདྲིར་སླེབས་པ་ཞིག་ཡིན་པ་རེད་འདུག།
ཨ་རིས་ཁུངས་སྐྱེལ་ར་སྤྲོད་བྱེད་མ་ཐུབ་པའི་ཐོ་གཞུང་ནང་རྒྱ་ནག་ནང་གི་ཁེ་གཉེར་ལས་ཁང་གྲངས་བཅུ་གསུམ་མིང་འདོན་བྱས་འདུག་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་རེས་གཟའ་མིག་དམར་ཉིན་ཨ་རིའི་གཞུང་གིས་བརྡ་ཁྱབ་བཏང་བ་ལྟར་ན། ཨ་རིའི་གཞུང་གིས་རྒྱ་ནག་ནང་ཡོད་པའི་ཁེ་ལས་བཅུ་གསུམ་ཨ་རིའི་དཔོན་རིགས་ཚོས་ཞིབ་འཇུག་བྱེད་ཐབས་བྲལ་བའི་ཐོ་གཞུང་ནང་གསར་སྣོན་བྱས་ཡོད་པ་བཀོད་འདུག Biden སྲིད་གཞུང་གི་སྐབས་སུ་ལག་བསྟར་བྱས་པའི་སྲིད་ཇུས་ཤིག་གི་འོག་ནས། གལ་སྲིད་ཨ་རིའི་གཞུང་གིས་ཐོ་གཞུང་དེར་འཁོད་པའི་ཁེ་ལས་རྣམས་ལ་བརྟག་དཔྱད་བྱེད་མི་ཆོག་པའི་བཀག་འགོག་བྱས་པ་ཡིན་ན། ཝ་ཤིང་ཏོན་ནས་ཉིན་གྲངས་དྲུག་ཅུའི་རྗེས་སུ་རྒྱལ་ཁབ་དེ་དག་ཨ་རིས་ཞིབ་བཤེར་བྱེད་མ་ཐུབ་པའི་ཐོ་གཞུང་དེར་ཁ་སྣོན་བྱེད་རྒྱུ་དང། དངོས་ཟོག་ཕྱིར་འདྲེན་སྟངས་འཛིན་གྱི་ཐོ་གཞུང་དེར་དམ་དྲག་ཆེ་རུ་བྱ་རྒྱུ་འགོ་འཛུགས་བྱ་རྒྱུ་ཡིན་པ་བརྗོད་འདུག་ཨ་རིས་ཞིབ་བཤེར་བྱ་མ་ཐུབ་པའི་ཐོ་གཞུང་དེའི་ནང་རྒྱ་ནག་གི་ཁེ་གཉེར་ལས་ཁང་ཁག་ནི་རྒྱ་ནག་ཅང་སུང་ནང་གི PNC System ཞེས་པའི་འཕྲུལ་ཆས་བཟོ་ར་བརྐོས་དང། པེ་ཅིན་ནང་གི་ཧྲན་པོ་ཤེ་ཐུང་ཏེག་ནོ་ལོ་ཇི་ཞེས་པའི་འཕྲུལ་ལས་བཟོ་གྲྭ་དང། ཡང་ཀུང་ཀྲོའུ་ནང་གི་ཤིང་ཝུན་ཐྲང་སྤོ་ཏི་ཤུན་ཞེས་པའི་སྐྱེལ་འདྲེན་བཟོ་གྲྭ་དང། ཡང Plexus ཞེས་པའི་ཤའི་མོན་མཉེན་ཆས་བཟོ་གྲྭ་བཅས་ཡོད་པ་རེད། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་ལས་འགུལ་སྤེལ་མཁན་ཞིག་ལ་རྒྱ་ནག་གཞུང་གིས་རྒྱལ་ཁབ་མགོ་རྟིང་སློག་ཐབས་བྱེད་མཁན་གྱི་ནག་ཉེས་བཙུགས་ཏེ་ཁྲིམས་བཤེར་བྱེད་བཞིན་པ་རེད་འདུག་ཨ་མི་རི་ཀའི་གྲོས་ཚོགས་ནས་རྒྱ་ནག་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ལས་འགུལ་སྤེལ་མཁན་བུད་མེད་ལིའི་ཆའོ་ཁྲུའུ་ཛ་དྲག་གི་སྨན་བཅོས་ཆེད་དུ་གློད་བཀྲོལ་གཏོང་དགོས་པའི་འབོད་སྐུལ་གནང་བཞིན་པ་རེད། བུད་མེད་ལིའི་ཆའོ་ཀྲུའུ་ནི་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ནས་ལོ་ངོ་གསུམ་ཙམ་འགྲོ་བཞིན་ཡོད་པ་དང་རྒྱ་ནག་གཞུང་གིས་ཁོང་ལ་རྒྱལ་ཁབ་ཀྱི་སྲིད་དབང་མགོ་རྟིང་སློག་ཐབས་བྱས་པའི་ནག་ཉེས་བཙུགས་ནས་རྒྱ་ནག་གི་ཧྲན་ཏུང་ཞིང་ཆེན་ནང་ཁྲིམས་བཤེར་བྱ་རྒྱུ་ཡིན་པར་བརྟེན་ཁོང་ལ་ཁྲིམས་བཤེར་མ་བྱས་པའི་ཉིན་གཅིག་གོང་དེར་ཨ་མི་རི་ཀའི་གྲོས་ཚོགས་ལྷན་ཁང་གི་ཚོགས་གཙོ་མཆོག་གིས་ངལ་རྩོལ་བའི་ཐོབ་ཐང་ཚོགས་པ་དང་བུད་མེད་ཀྱི་ཐོབ་ཐང་ལས་འགུལ་བས་ལིའི་ཆའོ་ཀྲུའུ་ལ་ཛ་དྲག་སྨན་བཅོས་ཀྱི་དགོས་མཁོ་ཡོད་པའི་གནས་ཚུལ་གསུངས་པ་ལུང་འདྲེན་གནང་ནས་རྒྱ་ནག་གཞུང་གིས་ལིའི་ཆའོ་ཀྲུའུ་ལ་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་གློད་བཀྲོལ་གཏོང་དགོས་པའི་འབོད་སྐུལ་གནང་བ་ཞིག་ཡིན་པ་རེད། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ལས་འགུལ་སྤེལ་མཁན་བུད་མེད་ལིའི་ཆའོ་ཀྲུའུ་ལ་ཁྲིམས་ཁང་ནས་ནག་ཉེས་དེ་བཙུགས་པ་ཡིན་ཚེ་ལོ་ངོ་ལྔ་ལྷག་གི་བཙོན་ཆད་མྱོང་དགོས་ཀྱི་ཡོད་པའམ་ཡང་ན་ལོ་དེ་ལས་མང་བ་མྱོང་དགོས་ཀྱི་ཡོད་པ་རེད་འདུག་ལིའི་ཆའོ་ཀྲུའུ་ཡི་ཁྲིམས་རྩོད་པས་ཁོང་ལ་ཁྲིམས་བཤེར་བྱ་རྒྱུའི་འཆར་གཞི་ཡོད་པའི་རྒྱ་ནག་གི་ཧྲན་ཏུང་ཞིང་ཆེན་གྱི་ལི་ཡི་གྲོང་ཁྱེར་གྱི་འབྲིང་རིམ་མི་དམངས་ཁྲིམས་ཁང་ནང་ལྟ་སྲུང་མི་སྣ་གཉིས་ཆེད་འཛུགས་ཀྱིས་བཀག་ཉར་བྱས་ཡོད་པའི་གནས་ཚུལ་བཤད་ཡོད་ལ་ལིའི་ཆའོ་ཀྲུའུ་ཡི་ཁྲིམས་རྩོད་པ་གཞན་ཞིག་ཁྲིམས་ཁང་ནང་བཏང་ཡོད་པའི་སྐོར་བཀོད་འདུག།

རྒྱ་ནག་དང་ནེའུ་ཙི་ལན་གཉིས་ཀྱིས་གང་མགྱོགས་ཞབས་ཞུའི་ཚོང་དོན་གྱི་སྐྱོན་གནད་ཀྱི་གནད་དོན་ཐོག་ལ་གྲོས་མོལ་འགོ་འཛུགས་བྱ་དགོས་པ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་རེས་གཟའ་མིག་དམར་ཉིན་བརྗོད་འདུག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ནེའུ་ཙི་ལན་གྱི་ཕྱི་སྲིད་བློན་ཆེན Winston Peter ལ་ཁ་པར་བཏང་བ་བརྒྱུད། རྒྱལ་ཁབ་གཉིས་ཀས་ཕྱོགས་གཉིས་ཀྱི་དབར་ཁྱད་པར་དང་མི་མཐུན་པའི་རིགས་འོས་འཚམ་གྱི་སྒོ་ནས་སྟངས་འཛིན་བྱེད་དགོས་ཞེས་བརྗོད་ཡོད་པ་ཕྱི་སྲིད་ལས་ཁུངས་ཀྱིས་གསལ་བསྒྲགས་ཤིག་སྤེལ་འདུག།

གནའ་བོའི་བོད་ཀྱི་གཡག་དང་བ་ཕྱུགས་འཚོ་གནས་ཀྱི་ལོ་རྒྱུས་ལོ་ངོ་ཉིས་སྟོང་ལྔ་བརྒྱ་ལྷག་ཕྱིན་ཡོད་པའི་ཉམས་ཞིབ་ཀྱི་སྙན་ཐོ་གསར་པ་ཞིག་ཐོན་ཡོད་པ་རེད་འདུག་དེ་ཡང་ཨ་མི་རི་ཀའི་ཝ་ཤིང་ཏོན་གཙུག་ལག་སློབ་གཉེར་ཁང་དང་རྒྱ་ནག་གི་ཤིན་ཧྭ་གསར་ཤོག་ཐོག་གནས་ཚུལ་ཐོན་པའི་ནང་གནའ་བོའི་དངོས་རྫས་ཉམས་ཞིབ་གསར་པ་ཞིག་ནང་ལ། མཚོ་བོད་ས་མཐོའི་ཐོག་ལ་བོད་ཀྱི་ནོར་གཡག་དང་བ་ཕྱུགས་འཚོ་གནས་བྱུང་སྟེ་ཉུང་མཐར་ཡང་ལོ་ངོ་ཉིས་སྟོང་ལྔ་བརྒྱ་ཕྱིན་ཡོད་པའི་གནས་ཚུལ་བཏོན་ཡོད་པ་དང་གཡག་ནི་དམིགས་བསལ་གནམ་གཤིས་ཧ་ཅང་གྲང་ངར་ཆེ་བའི་ཁར། གནམ་གཤིས་རྩུབ་པོ་དང་སྲོག་རླུང་སྐྱོ་བའི་བོད་ཀྱི་ས་མཐོའི་ཐོག་འཚོ་གནས་བྱས་ཤིང་གཡག་དང་བ་ཕྱུགས་ལས་བྱུང་བའི་སེམས་ཅན་གྱིས་བོད་ནང་དུ་ཤ་དང་འོ་མ་སྐྱེལ་འདྲེན་དང་མེ་གཏོང་བའི་མེ་ཤིང་བཅས་ཀྱི་ཐོག་ལ་གལ་ཆེའི་ཐོན་ཁུངས་ཤིག་བྱུང་ཡོད་པའི་སྐོར་ཉམས་ཞིབ་ནང་བཀོད་ཡོད་པ་རེད་འདུག་དེ་ནི་སི་ཁྲོན་ཡུ་ནི་ཝར་སི་ཏིའམ་སི་ཁྲོན་གཙུག་ལག་སློབ་ཆེན་དང། Northwest A and F University། ཞེས་པའི་གཙུག་ལག་སློབ་ཆེན་དང། དེ་བཞིན་ཨ་མེ་རི་ཀའི Saint Louis ནང་གི Washington University ཞེས་པའི Washington གཙུག་ལག་སློབ་ཆེན་བཅས་ནས་བོད་ལྷོ་ཁའི་ཁུལ་གྱི་ས་ཁུལ་ཞིག་ནས་གཡག་དང་བ་ཕྱུགས་དེ་བཞིན་གཡག་དང་བ་ཕྱུགས་ལས་བྱུང་བའི་སེམས་ཅན་ཁྱོན་བརྒྱ་དང་དགུ་བཅུ་གོ་གསུམ་བསྡུ་རུབ་བྱས་ཏེ་ཉམས་ཞིབ་བྱས་པའི་ཐོག་ནས་བོད་ཀྱི་གཡག་དང་བ་ཕྱུགས་འཚོ་གནས་ཀྱི་ལོ་རྒྱུས་ནི་ལོ་ངོ་ཉིས་སྟོང་ལྔ་བརྒྱ་ནས་ཉིས་སྟོང་བདུན་བརྒྱ་བར་ཕྱིན་ཡོད་པ་ཤེས་རྟོགས་ཐུབ་ཡོད་པ་རེད་འདུག། དེ་བཞིན་གནའ་བོའི་དངོས་རྫས་ཉམས་ཞིབ་པས་བོད་ཀྱི་ལྷོ་ཁའི་ས་ཁུལ་དེའི་ནང་གི་འོ་མ་སྟེར་མཁན་གྱི་སྲོག་ཆགས་སམ་སེམས་ཅན་འཚོ་གནས་ཀྱི་ལོ་རྒྱུས་ནི་ལོ་ངོ་ཉིས་སྟོང་ཉིས་བརྒྱ་ནས་སུམ་སྟོང་བར་ཕྱིན་ཡོད་པ་ཡང་ཤེས་རྟོགས་ཐུབ་ཡོད་པ་དང། ལྷོ་ཁའི་ས་གནས་དེ་ནི་མཚོ་ཁ་ནས་མཐོ་ཚད་མི་ཊར་སུམ་སྟོང་བདུན་བརྒྱ་ལྔ་བཅུ་ཙམ་སུ་ཆགས་ཡོད་པ་དང་ད་དུང་རིགས་རྒྱུད་ཉམས་ཞིབ་ཀྱི་ཐོག་ནས་ལྷོ་ཁའི་ས་ཁུལ་དེའི་ནང་གི་བ་ཕྱུགས་ནས་བརྒྱ་ཆ་བཅུ་གཉིས་ནས་བཅུ་བར་བོད་ནང་དུ་སྐྱེ་འཕེལ་བྱུང་བའི་གཡག་དང་གཅིག་མཚུངས་ཡིན་པ་དང་གནའ་བོའི་གཡག་ནི་ད་ཆ་མཚོ་བོད་ས་མཐོའི་ནང་འཚོ་གནས་བྱེད་བཞིན་པ་རྣམས་ལ་གནའ་བོའི་བ་ཕྱུགས་ཀྱི་ཤུགས་རྐྱེན་བཟོས་ཡོད་པའི་སྐོར་ཡང་ཤེས་རྟོགས་ཐུབ་འདུག་ཡང་བོད་ཀྱི་ལྷོ་ཁའི་ས་ཁུལ་དེའི་ནང་གི་གཡག་དང་བ་ཕྱུགས་ལ་སོགས་པའི་སྒོ་ཕྱུགས་སེམས་ཅན་དང་དེ་བཞིན་གྲོ་དང་འབྲུ་རིགས་ཐོན་སྐྱེད་ཀྱི་ཐོག་ནས་མཚོ་བོད་མཐོ་སྒང་ནང་གི་སོ་ནམ་འདེབས་ལས་དང་སྒོ་ཕྱུགས་སེམས་ཅན་སྐྱེ་འཕེལ་གྱི་བྱེད་ཕྱོགས་ཐད་འགྱུར་ལྡོག་སྣ་ཚོགས་ཕྱིན་ཡོད་པ་དེ་ཡང་ལོ་ངོ་ཉིས་སྟོང་ནས་སུམ་སྟོང་བར་གྱི་ལོ་རྒྱུས་ཡོད་པ་ཤེས་རྟོགས་ཐུབ་ཡོད་པའི་སྐོར་བཀོད་བཞག། རྒྱ་ནག་གཞུང་གིས་གུང་ཁྲན་ཚོགས་པའི་ལྟ་གྲུབ་རྒྱལ་ཞེན་དུ་ངོས་འཛིན་བྱེད་དགོས་པའི་བཙན་བཀའ་གཏོང་བཞིན་ཡོད་པའི་དཔྱད་རྩོམ་ཞིག་ཉི་ཧོང་གི་གསར་ལམ་ཁག་ཏུ་འདོན་སྤེལ་བྱས་ཡོད་འདུག Japan Times ཞེས་པའི་གསར་འགྱུར་བརྒྱུད་ལམ་དུ་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་དཔྱད་རྩོམ་ཞིག་སྤེལ་བ་དེའི་ནང།
འདི་ལོའི་སྤྱི་ཟླ་བཅུ་པའི་ནང་རྒྱ་ནག་གཞུང་གིས་རྒྱལ་ཞེན་གྱི་སློབ་གསོ་ཞེས་པའི་ཁྲིམས་གཞི་གསར་པ་ཞིག་གཏན་འབེབས་བྱས་ཡོད་པ་དང། དེའི་ནང་རྒྱལ་ཞེན་ནི་རྒྱལ་ཁབ་དང་མི་རིགས་མཐུན་སྒྲིལ་དང་རྡོག་རྩ་གཅིག་སྒྲིལ་ཡོང་ཐབས་སུ་དམིགས་པ་ཡིན་ཞེས་གསལ་བཤད་བྱས་ཡོད་ཀྱང། དེ་ནི་རྒྱ་ནག་གུང་ཁྲན་ཚོགས་པའི་ལྟ་བ་མང་ཚོགས་ལ་བཙན་བཀའ་བཏང་བ་ལྟ་བུ་ཞིག་ཆགས་ཡོད་པའི་སྐོར་བརྗོད་ཡོད་པ་རེད། དཔྱད་རྩོམ་དེ་དང་འབྲེལ་བའི་ཐད་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་སུ་བཅར་འདྲི་ཞུས་པར་ཁོང་གིས་གསུངས་དོན། ད་ལྟ་རྒྱ་ནག་གི་རིག་གཞུང་ཟེར་ཡ་ག་རེ་བྱས་འདུག་རྒྱ་ནག་དམར་ཤོག་ཚོགས་པ་དེ་ཡང་དེ་རྒྱ་ནག་གི་རིག་གཞུང་ནང་བླུགས་ནས་ཨེ་དེ་ལ་ལྷག་བསམ་མ་བྱས་པ་ཡིན་ན་ནི་ཁྲིམས་འགལ་ཡིན་པ་དང་དེ་གི་དེ་ལྟ་གྲུབ་དང་དེ་ཚོ་ལ་རྒྱབ་འགལ་བྱས་པ་ཡིན་ན་ཁྲིམས་འགལ་ཡིན་པ་དེ་འདྲ་བཤད་བསྡད་ཡ་དེ་ཚོའི་ཐོག་ནས་ཐ་མ་དངོས་གནས་འབབ་ས་དེ་ག་རེ་བབས་བསྡད་ཡོད་རེད་ཟེར་ན་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བོད་ཀྱི་ངོ་བོ་དེ་རྩ་མེད་བཟོ་ནས་ཚང་མ་ཡོང་མ་རྒྱ་རིགས་ལ་བསྒྱུར་ཡ། ད་དེ་ག་གང་བག་དེ་རུ་མ་དེ་མིན་སྐྱེས་ཡོང་མ་དེ་བཞིན་ཁོ་ཚོ་གི་ལོ་རྒྱུས་ཐོག་ནས་ཡིན་ན་ད་ལྟ་འདྲ་མིང་འདྲ་མི་འདྲ་བཏགས་པ་རེད་མ་གཏོགས་དོན་དངོས་པོ་དེ་ད་ལྟ་དོན་གཅོད་ཁོང་གི་རྩོམ་ཡིག་ཏུ་བྲིས་བསྡད་པ་དེ་ད་ག་རང་རེད་ཟེར་ནས་ཞུ་ཡ་ཡིན། ཉི་ཧོང་བོད་ཀྱི་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱི་དཔྱད་རྩོམ་དེའི་ནང་དུ་རྒྱལ་ཁབ་ལ་དགའ་ཞེན་བྱེད་རྒྱུ་དེ་ནི་སེམས་གཏིང་ནས་རྒྱལ་ཞེན་དང་གུས་བརྩི་ཡོད་པ་ཞིག་དགོས་ཀྱི་རེད་མ་གཏོགས་མི་དམངས་ལ་བཙན་དབང་གི་ཐོག་ནས་རྒྱ་ནག་དམར་ཤོག་ཚོགས་པའི་ལྟ་བའི་ལངས་ཕྱོགས་དང་གཞུང་གི་འགོ་ཁྲིད་བཅས་ལ་བརྩི་བཀུར་བྱེད་དགོས་པའི་བཙན་བཀའ་གཏོང་བའི་ལམ་སྲོལ་དེ་ནི་འོས་ཤིང་འཚམས་པ་ཞིག་མིན་ཞིང་དེ་ནི་མིང་དང་དོན་གཉིས་ཐ་དད་ཆགས་འདུག་ཅེས་དཔྱད་བརྗོད་གནང་འདུག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་སྤྱིར་རྒྱ་ནག་གཞུང་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཅེས་ཁ་ནས་བཤད་བསྡད་ཡོད་ཀྱང་དོན་ལ་གནས་པ་ཞིག་ཡོང་གི་མེད་ལྷག་པར་དུ་ཞི་ཅིན་ཕིང་གིས་སྲིད་དབང་བཟུང་བའི་རྗེས་ཀྲུང་ཧྭ་མི་རིགས་ཞེས་བརྗོད་སྐབས་རྒྱ་མི་རིགས་གཅིག་པུར་གོ་བ་ལས་རྒྱ་ནག་མངའ་ཁོངས་ཀྱི་མི་རིགས་ལྔ་བཅུ་ང་དྲུག་ཡོངས་རྫོགས་སྤྱི་མཐུན་མཉམ་གནས་མ་ཡིན་པར་བོད་དང་ཡུ་གུར་སོགས་མི་རིགས་ཚང་མ་ཀྲུང་ཧྭ་མི་རིགས་ཀྱི་རིག་གཞུང་སྟེ་རྒྱ་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་ཅན་དུ་གཅིག་གྱུར་གཏོང་ཐབས་བྱེད་བཞིན་ཡོད་པའི་སྐོར་གསུངས་སོང།
ཞི་ཅིན་ཕིང་དེ་ཡར་སླེབས་ད་ལྟ་བར་དུ་ནི་ཁོ་ཚོས་ད་ལྟའི་མངོན་གསལ་དོད་པོ་ཞེ་པོ་ཅིག་བྱས་ནས་ཀྲུང་ཧྭ་མི་རིགས་ཟེར་བ་དེ་རྒྱ་རིགས་ཡིན་པ་དང་དེ་ནས་རྒྱ་ནག་རིག་གཞུང་ཟེར་བ་དེ་ཀྲུང་ཧྭ་ཀྲུང་གོ་གི་རིག་གཞུང་ཟེར་བ་དེ་རྒྱ་རིགས་རིག་གཞུང་ཡིན་པ་དེ་ད་མངོན་གསལ་དོད་པོ་འགྲོ་དེར་དཔེ་འདྲ་བཞག་ན་ཁོ་ཚོ་ཀྱིས་བོད་བརྒྱུད་ནང་ཆོས་དེ་རྒྱ་ནག་ཅན་ལ་བསྒྱུར་དགོས་ཟེར་བ་དང་བོད་ཀྱི་རིག་གཞུང་དང་དེ་ཚོ་རྒྱ་ནག་ཅན་ལ་བསྒྱུར་དགོས་ཟེར་བ་ཡུ་གུར་གྱི་རིག་གཞུང་དེ་ཚོ་རྒྱ་ནག་ཅན་ལ་བསྒྱུར་དགོས་ཟེར་བ་དེ་ཚོ་དེ་ག་རེ་ཟེར་བ་ཡིན་བོད་ཀྱི་ཆོས་དེ་རྒྱ་ནག་གི་མ་རེད་ཟེར་གི་རོགས་བོད་སྐད་ཡིག་དེ་རྒྱ་ནག་གི་མ་རེད་ཟེར། དེ་བཞིན་ང་ཚོ་བོད་མི་འདི་རྒྱ་ནག་མི་མ་རེད་ཟེར་བ་དེ་འདྲ་ཚོ་ཨ་ཁོ་ཚོ་འགྲོ་དེར་ཁོ་ཚོ་ཤུགས་བསྟན་ནི་ང་ཚོ་རྒྱལ་ཁབ་གཅིག་གི་ཡིན་མི་རིགས་མཐུན་སྒྲིལ་དགོས་ཟེར་བ་དང་ཤུགས་བསྟན་ནི་ང་ཚོ་བོད་ཀྱི་རིག་གཞུང་དེ་ཚོ་ཚང་མ་རྒྱ་ནག་གི་རིག་གཞུང་ཆ་ཤས་གཅིག་མིན་པ་དང་སྔོན་མ་ཅང་ཙེ་མིན་དང་ཁི་ལིན་ཏོན་གྱི་གསར་འགོད་གསལ་བསྒྲགས་དེ་ཚོ་ཐོག་ནས་མངོན་ཅང་ཙེ་མིན་མངོན་གསལ་དོད་པོ་ཐོན་ཡོད་རོགས་དེ་དུས་བགྲོ་གླེང་མང་པོ་བྱུང་ཡོད་རེད་ཅང་ཙེ་མིན་ག་རེ་ཟེར་བླ་མ་གི་ཆོས་ལུགས་དེ་འཛམ་བུ་གླིང་ག་རེ་བྱས་ནས་དེ་ལ་དོ་སྣང་བྱེད་དགོས་ཟེར་ནས་ཁོ་རང། བོད་ཀྱི་ནང་ཆོས་དེ་རྒྱ་ནག་གི་ནང་ཆོས་མིན་པ་ཡིན་ཙང་བོད་ཀྱི་ནང་ཆོས་དེ་ཕྱི་རྒྱལ་གྱི་དེ་རྒྱལ་སྤྱིའི་ནང་ལ་དོ་སྣང་སླེབས་དེ་ཁོ་ཚོ་ཅིག་མ་དགའ་བ་གནང་རྒྱུ་རེད་མ་གཏོགས་དེ་རྐྱེན་གཅིག་གིས་སོ་སོ་དེ་རྒྱ་ནག་གི་རིག་གཞུང་དང་དེ་ཚོ་ལ་ཅིག་ཕྱི་རྒྱལ་གྱིས་དེ་འདྲ་དོ་སྣང་བྱེད་འདུག་ཟེར་སྤོབས་པ་སླེབས་ཡག་འདྲ་དེ་འདྲ་རྩ་བ་ཉིད་དུ་ཡོད་མ་རེད་དེ་ལ་ཕྲག་དོག་ཟེར་ནི་མི་འདུག་ང་རྒྱལ་ཟེར་ནི་མི་འདུག་དེ་འདྲ་ལང་དུ་ཡ་རེད་མ་གཏོགས་དེ་འདྲ་མེད་པར་ནང་བཞིན་གྱི་ཁོ་ཚོ་ག་དུས་ན་བོད་ཀྱི་རིག་གཞུང་དང་དེ་ཚོ་ཚང་མ་རྒྱ་ནག་དེ་བརྩི་གི་ཡོད་མ་རེད།
ཡང་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་དཔྱད་རྩོམ་དེའི་ནང་མུ་མཐུད་བཀོད་པར། ཉེ་ཆར་གསར་དུ་གཏན་འབེབས་བྱས་པའི་རྒྱལ་ཞེན་གྱི་སློབ་གསོའི་ཁྲིམས་གཞི་དེའི་ནང་དུ། རྒྱ་ནག་གི་འགོ་ཁྲིད་ཚོས་ངོས་འཛིན་བྱེད་པའི་དམར་ཤོག་རིང་ལུགས་དང་མའོ་ཙེ་ཏུང་དང་ཏིང་ཞའོ་ཕིང། ཞི་ཅིན་ཕིང་སོགས་ཀྱི་ལྟ་བ་ལངས་ཕྱོགས་རྣམས་ལུང་འདྲེན་བྱས་ཏེ་རྒྱལ་ཞེན་ཤེས་ཡོན་སློབ་གསོའི་ནང་བཀོད་པ་དེ་དག་དང་དེ་བཞིན་རྒྱ་ནག་གི་བཙན་དབང་འོག་ཏུ་ཚུད་པའི་སོག་པོ་དང་བོད་བཅས་རྒྱ་ནག་གི་ཁོངས་སུ་གཏོགས་པ་ཞིག་ཡིན་པར་ངོས་འཛིན་བྱེད་དགོས་པའི་བཙན་བཀའ་བཏང་བའི་གནད་དོན་ཞིག་ཡིན་པ་དང། དེ་དག་ཕྲུ་གུ་རྣམས་ཆུང་དུས་ནས་བསམ་བློའི་ཐོག་བཅོས་བསྒྱུར་གཏོང་ཐབས་སུ་དམིགས་པ་ཞིག་ཡིན་པ་གསལ་པོ་རེད་ཅེས་དཔྱད་བརྗོད་འདིའི་ནང་གསལ་ཡོད་པ་རེད།

རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་འགོ་ཁྲིད་འོག་རྒྱ་ནག་དམར་ཤོག་གཞུང་གིས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ལས་འགུལ་བ་རྣམས་ཀྱི་ནང་མི་རྣམས་ལའང་ཆད་པ་གཅོད་རྒྱུའི་ལས་འགུལ་ཤུགས་ཆེ་རུ་བཏང་བ་དེ་ནི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ་རྣམས་ལ་སྟངས་འཛིན་བྱེད་པའི་ཆབ་སྲིད་ཀྱི་ལག་ཆར་བེད་སྤྱོད་བྱེད་ཀྱི་ཡོད་པའི་སྐོར་སྙན་ཐོ་དེའི་ནང་ཐེར་འདོན་བྱས་འདུག་འཇིགས་སྐྲག་གི་ཁྲོད་ཁྱིམ་ཚང་དེ་རྒྱ་ནག་གི་དུས་རབས་ཉི་ཤུ་རྩ་གཅིག་པའི་ཐུན་མོང་གི་ཆད་པ་གཅོད་པ་ཞེས་པ་དེ་ནི། བཅར་འདྲི་དང་གསར་འགྱུར་བརྒྱུད་ལམ་གྱི་གནས་ཚུལ་བཅས་བརྒྱུད་ནས་བཀས་བཀོད་རྒྱུད་འཛིན་གྱི་བྱ་ཐབས་དེ་རིགས་ཀྱི་གྲངས་འབོར་དང་རྣམ་པ་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་ཡོད་པ་གསལ་སྟོན་བྱས་འདུག་ལ། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་ལས་འགུལ་བ་རྣམས་ཀྱི་ནང་མི་ཕྲུ་གུ་ཆུང་ཆུང་ནས་རྒན་ཡོལ་དུ་ཕྱིན་ཟིན་པའི་ལོ་ན་བགྲེས་པ་ཡན་ཚང་མར་ཆད་པ་གཅོད་ཀྱི་ཡོད་པ་ལས་སུ་ཞིག་ཀྱང་ཐར་བ་གཏོང་གི་མེད་པར་བརྗོད་འདུག་བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་འོད་འབར་ལགས་ཀྱིས་བོད་ཀྱི་གནད་དོན་གྱི་ཐོག་ལས་ཀ་བྱེད་མཁན་གྱི་ནང་མི་སྤུན་མཆེད་དང་གྲོང་པ་ཁྱིམ་མཚེས་ཚུན་ལ་རྒྱ་ནག་གཞུང་གིས་སྡང་ཟུག་ཆེན་པོ་བྱེད་བཞིན་པའི་སྐོར་ཞིབ་གསལ་འགྲེལ་བརྗོད་འདི་ལྟར་གནང་བྱུང། རྒྱ་ནག་གཞུང་གིས

ད་ཁོང་ཚོ་ཙམ་མ་ཡིན་པའི་ང་རང་ཚོ་བོད་པ་འདྲ་བོ་ཆ་བཞག་ན་ད་ག་རང་རེད་བ་ཅི། བོད་པའི་གནད་དོན་ཐོག་ལ་ཡང་ཕྱག་ལས་གནང་འདི་ནས་བཞིན་པ་ཡིན་ན་ཨ་ནི་ནང་མི་དང་ཨ་ནི་དེ་གི་གཉེན་ཉེ་བོ་དང་གཡས་གཡོན་གྱི་ད་ཅིག་གྲོང་པ་ཁྱིམ་མཚེས་ལ་སོགས་པ་མང་པོ་ཞེ་པོ་ཅིག་ལ་སྡང་ཟུག་བྱས་ཏེ་ཨ་ནི་རྒྱ་ནག་གཞུང་གིས་ག་རེ་ཡིན་པའི་ནས་ཅིག་ཐོབ་ཐང་དང་དེ་ཚོའི་ཐོག་ལ་ཡང་བཀག་སྡོམ་བྱས། ཕྲུ་གུ་ཡིན་པའི་ནས་བསླབ་གྲྭར་འགྲོ་མ་ཐུབ་པ་སོགས་ཡང་ད་ག་ནང་བཞིན་ལ་ཅིག་བསླབ་གྲྭ་ཐོན་པའི་ནས་ལས་ཀ་མ་རག་པ་ལ་སོགས་པ་དང་པོ་གི་དཀའ་ངལ་འཕྲད་ཡ་ཡོད་པ་དེ་གསལ་པོ་ཞེ་པོ་ཅིག་རེད་བ་ད་དེ་གི་གདུག་རྩུབ་དེ་རྒྱ་ནག་གཞུང་གི་ད་རེས་ད་ཅིག་གནས་ཚུལ་དེ་ཚོ་གསར་པ་ག་གེ་མ་རེད་བ་ད་ཡིན་མིན་ཡང་ཀོ་ཅིག་གནས་ཚུལ་དེ་ཚོ་ཐོན་ཡོང་དུས་སྐབས་ལ་ད་རྒྱ་ནག་གཞུང་གི་རྣམ་གཞག་རྒྱུད་ནས་ཁ་ནས་བཤད་པ་ནང་བཞིན་བི་ཀེ་ལ་ཡ་ཅིག་འཛམ་གླིང་ཞི་བདེ་ད་ཨ་ནི་ཅིག་ད་པའི་འཆམ་མཐུན་ད་ཅིག་ཟེར་དེ་ཅིག་བི་ཀེ་ལ་ཡ་སྐད་ཆ་ད

དེ་རྒྱ་ནག་གཞུང་གིས་བཤད་ཡ་ལ་བྱས་པ་ན་ཆོས་ལུགས་ཡིན་པའི་ནས་དེ་ཚོ་དེ་དད་པ་རང་མོས་ཡིན་བཤད་ཀྱི་ཡོད་རེད་དེ་ཡིན་ན་ཡང་དེ་ཚོའི་ཐོག་ལ་ག་དུས་ཡིན་པའི་ནས་བཀག་སྡོམ་དེ་ཡོད་པ་དེ་གསལ་བོ་ཞེ་པོ་ཅིག་རེད་བ་བྱས་ད་དེ་ཡིན་དུས་དེ་གིས་ག་རེ་སྟོན་གྱི་འདུག་ཟེར་ལབ་ཡིན་ན་རྒྱ་ནག་གཞུང་གིས་རྒྱ་ནག་ཁྱོན་ཡོངས་ནང་ལོགས་ལ་ཡང་ཨ་ནི་མི་གི་རིན་ཐང་ལ་ཡང་བརྩི་བཀུར་ཁྱོན་ནས་མེད་པ་བྱས་ན་ཁོ་རང་ཚོའི་དམར་ཤོག་གི་ལྟ་བ་དང་དམར་ཤོག་གི་ད་ཅིག་སྲིད་གཞུང་བཟོ་བོ་མ་རེད་ད་ཀྱི་ཚོགས་པ་བཟོ་བོ་རེད་འོ་འདི་རྦད་དེ་གལ་ཆེན་པོ་ཞེ་པོ་ཅིག་བརྩི་ཡ་མ་གཏོགས་ཅིག་གི་མིའི་གི་སྤྱིར་བཏང་གི་མིའི་རིན་ཐང་དང་མིའི་གི་ཕི་གལ་ཡ་ཐོབ་ཐང་དང་དེ་ཚོ་ལ་ག་གེ་རྩི་གི་མེད་པ་དེ་དེ་ནས་སྟོན་གྱི་ཡོག་རེད་བསམ་གྱི་འདུག་ལའོ། ཡང་ཐུན་མོང་གི་ཆད་པ་གཅོད་སྟངས་ནི་ནང་མིར་བཙན་ཤེད་ཀྱིས་ནོར་འཁྲུལ་ངོས་ལེན་བྱེད་དུ་བཅུག་པ་དང་འཇིགས་སྣང་སྐུལ་བ་བཅས་ཀྱི་ཐོག་ནས་ཕྱིའི་རྒྱལ་ཁབ་ནས་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་རྣམས་ཀྱི་ཁ་བཀག་ཐབས་དང་འགོག་ཐབས་བྱེད་ཀྱིན་ཡོད་འདུག། དཔེར་ན་རྒྱ་ནག་དམར་ཤོག་ཚོགས་པའི་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ། ཡཱང་ཀྲང་ཅིན་ལགས་ཀྱི་པཱ་ལགས་ལ། ཨ་མི་རི་ཀའི་ནང་དུ་ཡོད་པའི་ཁོ་པའི་བུས་ལས་འགུལ་མཚམས་འཇོག་བྱེད་དགོས་པའི་གནོན་ཤུགས་མ་སྤྲད་པ་ཡིན་ན། ཁོ་པའི་ལས་ཀ་དང་ནང་གཉིས་ཀ་མེད་པར་འགྱུར་གྱི་རེད་ཅེས་འཇིགས་སྐུལ་བྱས་ཡོད་འདུག་དེ་བཞིན་གཏེར་ལས་ཁང་ནང་ལས་ཀ་བྱེད་མཁན་ཀྲོང་ཅན་པཱ་ཞུ་བའི་བུ་མོས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཞི་ཅིན་ཕིང་གི་འདྲ་པར་ལ་སྣག་ཚ་བཤོས་ནས་ནག་པོ་བཟོས་པའི་ལས་འགུལ་སྤེལ་བའི་རྗེས། ཁོ་མོ་སྨྱོན་པའི་སྨན་ཁང་དུ་ཁྲིད་ནས་གར་སོང་ཆ་མེད་དུ་གྱུར་ཡོད་པ་དང། ཁོ་མོའི་ཕ་ཀྲོང་འཛིན་བཟུང་བྱས་ནས་མཐའ་མ་སྡུག་སྦྱོང་མནར་གཅོད་ཀྱི་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བཙོན་ཁང་ནང་རྐྱེན་འདས་སུ་ཕྱིན་ཡོད་པའི་གནས་ཚུལ་བྱུང་ཡོད་པ་རེད། བོད་ནང་ལ་ཆ་བཞག་ན་བོད་མི་ཚོང་པ་གྲགས་ཅན་དང་ཆབ་སྲིད་ཀྱི་བཙོན་པ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ཀྱིས་འདས་པའི་ལོ་གཅིག་གི་ནང་རྒྱ་ནག་གཞུང་ལ་ངོ་རྒོལ་དང་ཞུ་འབོད་ཐེངས་བཅུ་ཙམ་བྱས་ཡོད་པ་དང། འདི་ལོའི་ཕྱི་ཟླ་བརྒྱད་པའི་ཚེས་གཅིག་ཉིན། སླར་ཡང་བོད་རང་སྐྱོང་ལྗོངས་ཀྱི་ལྷ་ས་གྲོང་ཁྱེར་དུ་ཡོད་པའི་གྲྭ་བཞི་བཙོན་ཁང་གི་མདུན་དུ། རྡོ་རྗེ་བཀྲ་ཤིས་ལགས་སུ་བཙོན་ཁང་ནང་ལ་ཐུག་འཕྲད་བྱེད་སླད། ཕྱག་འཚལ་ནས་ཞི་བའི་ལས་འགུལ་སྤེལ་བའི་སྐབས། རྒྱ་ནག་གཞུང་གི་ཉེན་རྟོག་པས་ཁོང་ལ་གཅར་རྡུང་དྲག་པོ་བྱས་ཏེ། བཙན་དབང་གིས་ཕྱིར་ལོག་བཏང་ཡོད་པ་རེད། ཡང་དེང་སང་བོད་ཕྱི་ནང་གཉིས་སུ་འབྲེལ་བ་བྱེད་རྒྱུར་རྒྱ་ནག་གིས་དམ་དྲག་སྔར་ལས་ཆེ་བ་བྱེད་ཀྱི་ཡོད་པ་དང་བོད་དུ་ནང་མི་སྤུན་མཆེད་ཐུག་འཕྲད་བྱ་ཆེད་འགྲོ་རྒྱུར་མཐོང་མཆན་ཝི་ས་རག་རྒྱུ་ཁག་པོ་དང་གལ་སྲིད་རག་ཀྱང་བོད་ནང་རྒྱ་མིའི་ལྟ་སྲུང་ནན་པོའི་འོག་གནས་དགོས་པ་དང་དེ་དང་དེ་བཞིན་ནང་མི་ཚོར་ཡང་དམ་དྲག་ཡོང་གི་ཡོད་པའི་གནས་ཚུལ་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འགའ་གསན་པར་ཐུགས་རྗེ་ཆེ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། དམིགས་བསལ་གནས་འབྲེལ་ལེ་ཚན་ནང་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་སུ་ཨ་རིའི་མི་ནི་སོ་ཊའི་མངའ་སྡེའི་ནང་ས་གནས་གཞོན་ནུ་ལྷན་ཚོགས་བཙུགས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་སྲུང་བརྩི་ཞུས་པའི་གནད་དོན་དང་བྱང་ཨ་རིའི་ནང་གཞོན་ནུ་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་འདུའི་གྲོས་ཆོད་སོགས་ཀྱི་ཐད་བཀའ་འདྲི་ཞུས་པ་ཞིག་རིག་འཛིན་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་གནང་གི་རེད།
དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཐོག་མར་ང་ཚོའི་ཐད་བཅར་འདྲི་ཞུ་བའི་གོ་སྐབས་གནང་པར་ཐུགས་རྗེ་ཆེ་གནང་ཞུས་པ་དང་སྦྲགས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན།
བཀྲ་ཤིས་བདེ་ལེགས་རིག་འཛིན་ལགས་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ།
ཉེ་ཆར་རང་བྱང་ཨ་མི་རི་ཀའི་འགན་འཛིན་ལྷན་ཚོགས་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་ལ་བསྐོང་ཚོགས་གནང་ཡོད་རེད་དེ། རྣམ་པ་ཚོ་དབུས་རྒྱུན་གྱི་ཚོགས་གཙོ་དང། དྲུང་ཆེ་རྣམ་པ་གཉིས་ཕེབས་འདུག་ག་དེ་གཙོ་བོ་འདྲ་ཅིག་གྲོས་ཆོད་ག་རེ་བཞག་གནང་ཐུབ་ཡོད་ན་ཡང་ས་གནས་ཡན་ལག་ག་ཚོད་ཀྱི་ཚོགས་བཅར་བ་མཉམ་ཞུགས་གནང་ཡོད་ན། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་བྱང་ཨ་རིའི་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་དེ་སྒྲིག་གཞི་དགོངས་དོན་ནང་བཞིན་བྱས་རྗེས་ནས་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་ལ་བསྐོང་ཚོགས་ཞུས་པ་རེད་དེའི་རྗེས་ཕྱི་ཟླ་བཅུ་གཉིས་ཀྱི་ཚེས་དགུ་བཅུ་བཅུ་གཅིག་ཉིན་གྲངས་གསུམ་གྱི་རིང་ལ་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ཚོགས་གཙོ་དང་དྲུང་ཆེ་ང་གཉིས་ཆེད་མངགས་རྒྱ་གར་རྡ་རམ་ས་ལ་ནས་ཚུར་ཡོང་རྗེས་ནས་བསྐོང་ཚོགས་ཞུས་བྱ་བ་བཅས་དང་ཚོགས་འདུའི་ནང་ལ་དངོས་སུ་བཅར་བ་དེ་ཁྱབ་ཁོངས་གཏོགས་པའི་ས་གནས་ཁག་བདུན་ནས་ཚོགས་བཅར་བ་ཉི་ཤུ་རྩ་གསུམ་གང་ཤར་མཉམ་ཞུགས་བཅས་ཀྱི་ཐོག་ནས་ཀྱི་ད་རིང་ཚོགས་འདུ་དེ་ཚོགས་པ་རེད་ད་ཚོགས་འདུ་དེའི་གི་གྲོས་ཆོད་དེ་ཆ་མཚོན་པ་ཡིན་ན། ང་ཚོའི་ངོས་ནས་སྔ་ས་ནས་གཏན་འབེབས་ཞུས་པའི་གྲོས་གཞི་དོན་ཚན་བརྒྱད་ཀྱི་ཐོག་ལ་གོ་བསྡུར་རྒྱ་ཆེ་བྱས་རྗེས་ནས་གྲོས་ཆོད་གཏན་འབེབས་གནང་ཐུབ་པ་བྱུང་རེད་ད་གང་ཅིའི་གྲོས་ཆོད་ཚང་མ་ལོ་གང་ཅིའི་ནང་གསལ་དུ་ཡོད་པ་ཡིན་པས་ན་གནད་འགག་ཆེན་པོ་ཤ་སྟག་ཆགས་བསྡད་ཡོད་རེད་ད་དེའི་ནང་ནས་གལ་འགངས་ཆེ་བ་ཁ་ཤས་ཞུས་པ་ཡིན་པས་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གོ་སྟོན་གྱི་སྐབས་ལ་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་ངོས་ནས་རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་ཨ་ནེ་བསྟན་ཤོག་ལྟ་བུ་དང་ཨ་ནེ་རིགས་གཅིག་དགོས་ངེས་ཅན་གྱི་སློབ་ཕྲུག་རྣམས་ལ་སློབ་ཡོན་ཕུལ་ཡས་ཀྱིས་དེ་འབྲེལ་གྱི་ཐོག་ནས་ཀྱི་གྲོས་ཆོད་གཏན་འབེབས་བྱེད་འདོད་ཡས་རེད་ད་དེ་ག་ནང་བཞིན་གྱི་བོད་ནང་ལོགས་ལ་ད་ལྟའི་ཆ་ལ་ཛ་དྲག་གི་གནས་སྟངས་ལ་དམིགས་པའི་ཀྱི་ལྷག་པར་དུ་ཡང་དགྲ་བོ་རྒྱ་དམར་གཞུང་གིས་གཅིག་བོད་པའི་ཆོས་དད་རིག་གཞུང་སྐད་ཡིག་ཨ་ནེ་རྩ་བརླག་བཏང་ཡས་རེད་དེ་ནང་བཞིན་གྱི་བཅའ་སྡོད་སློབ་གྲྭ་འདི་རིགས་འདི་ཚང་མ་ལ་མཚམས་འཇོག་ཡོང་ཡས་ཀྱི་ཐོག་ལ་ཨ་ནེ་གཅིག་གི་གཞི་རྒྱ་ཆེ་བའི་ལས་འགུལ་གཅིག་དབུས་ཀྱི་སྣེ་ཁྲིད་འོག་ནས་ཁྱབ་ཁོངས་སོགས་ཀྱི་ས་གནས་ཚང་མའི་ནང་ལོགས་ལ། ཉིན་གཅིག་དུས་གཅིག་ལ་སྤེལ་ཡས་ཅིག་དེ་འདྲས་ཞིག་ད་གང་ཅི་རྒྱ་ནག་གཞུང་གིས་དེ་འདྲས་ཀྱི་མི་རིགས་རྩ་མེད་ཀྱི་སྲིད་ཇུས་ཁག་མཚམས་འཇོག་བྱེད་དགོས་ཡོད་ཟེར་ཅིག་ད་འདི་ལ་བཀག་འགོག་བྱས་ཏེ་ང་ཚོའི་ངོས་ནས་གྱིས་གཞི་རྒྱ་གཞི་རྒྱ་ཆེ་བའི་ལས་འགུལ་སྤེལ་ཡས་ཨཱ་ནི་འདི་ནས་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གཙོས་བོད་ཀྱི་ཆབ་སྲིད་བཙོན་པ་ཡོངས་རྫོགས་ཨཱ་ནི་ཅིག་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་ཀྱི་གློད་གྲོལ་བཏང་ཡས་ཀྱི་ཐོག་ལ་ཨཱ་ནི་ཅིག་དེ་ག་ནང་བཞིན་བྱེད་ཅིག་ནས་ལས་འགུལ་གཞི་རྒྱ་ཆེ་བ་དང་ལྷག་པར་དུ་ཡང། ཨ་ནི་གཅིག་གི་ཁྲིམས་ལམ་གྱི་ཐོག་ནས་ཀྱི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གློད་གྲོལ་ཡོང་ཐབས་ཀྱི་ཐོག་ལ་འདིའི་གི་ཐོག་ལ་འབད་བརྩོན་ཁྲིམས་གཏུག་གི་ཐོག་ལ་ག་འདྲས་སེ་འབད་བརྩོན་གནང་དགོས་ཡོད་མེད་དེ་འདྲས་ཀྱི་ཐོག་ནས་གྲོས་ཆོད་གཏན་འབེབས་བྱས་ཐུབ་པ། ད་འདི་ནས་ནི་བོད་པའི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ད་ག་འདྲས་སྤྱི་དང་ད་ལྟའི་ས་གནས་གཞོན་ནུ་ཚང་མས་ཀྱི་འགན་བཞེས་བཞེས་བཞིན་ནས་ཨ་ནི་སྐད་ཡིག་དང་འབྲེལ་བའི་ཀྱི་ལས་འགུལ་མང་དག་ཅིག་སྤེལ་དང་སྤེལ་མུས་རེད་ད་འདི་ཙམ

ཨ་ནི་གཅིག་གི་གཞོན་ནུའི་ཁང་པ་གཅིག་ཨ་ནི་བུད་ཟིག་ཡོད་ང་ད་འདི་ཡི་གི་དབུས་དང་ས་གནས་ཚང་མས་རྐྱེན་ཁྱི་གཅིག་ནས་ནུས་པ་སྤུངས་ཡ་གཅིག་དེ་ག་འདྲའི་དེ་འདྲའི་གཙོ་བོ་ཆེ་གཅིག་ནས་ད་རིང་གྲོས་ཆོད་གནད་འགག་ཆེ་བ་དེ་དེ་འདྲའི་ཆགས་དེ་ཡོད་ཞུས་ཡིན། ལགས་སོ། ཨ་ལི་སྙན་ངག་ཚོགས་གཙོ་ལ་དོགས་འདྲི་ཞུ་ཡས་ཅིག་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གོ་སྟོན་ལ་བརྟན་བཞུགས་ཕུལ་ན་ཡང་སོང་ཕྱི་ལུགས་ཀྱིས་གསུང་གི་ཡོད་རེད་ཡང་བོད་ལུགས་ཀྱིས་གསུང་པ་ཡིན་ན་རྗེས་མའི་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་བཞི་ལོར་འཆར་འགོད་འོར་བར

ཨ་ནི་ཀོང་བོ་ཀེ་ཨེ་ད་གང་ཅི་སྒྲིག་འཛུགས་འདི་ཡི་གི་ཐོག་མའི་བཙུགས་པའི་ཀྱི་བྱུང་རབས་ལས་ལྷག་པར་དུ་ཡང་སྒྲིག་འཛུགས་འདི་ཡི་གི་གལ་གནད་ཀྱི་སྒང་ལ་ཨ་ནི་ཅིག་གི་རྩ་དོན་འཐབ་རྩོད་ཀྱི་ཐོག་ལ་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་འདི་ཡི་གི་གནད་འགག་དང། འདི་ཡི་གི་ཐོག་ནས་ཀྱི་ཨེ་ད་གང་ཅི་ད་ལྟའི་ཡི་གི་ལས་ཐོག་ཨ་ནི་ཅིག་ད་དབུས་རྒྱུན་གཙོས་པའི་ས་རྒྱུན་ཚང་མ་ལོག་ལ་གང་ཅི་སེམས་ཤུགས་མ་ཆག་པ་བྱས་ཅིང་འཐབ་རྩོད་ཀྱི་ལས་འགུལ་ནང་ལོགས་ལ་འགན་མུ་མཐུད་ནས་འཁྱེར་དགོས་ཀྱི་ཡོད་པའི་ཀྱི་ཨ་ནི་ཅིག་གི་བཀའ་སློབ་ཟབ་མོ་ཕེབས་ཡོད། ཨ་ནི་དེ་ག་ནང་བཞིན་གྱི་སྒྲིག་འཛུགས་ཀྱི་འདས་པའི་ཀྱི་ལས་དོན་བྱེད་ཕྱོགས་ཀྱི་ཐོག་ནས་ཀྱི་གང་ཅི་སྤོབས་པ་ཞིག་ཆགས་ཐོག་ནས་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་ད་ལྟའི་བར་དུ་ཕྱག་ལས་གནང་བའི་ཀྱི་སྤོབས་པ་ཞིག་ཆགས་ཐོག་ནས་ཀྱི་མུ་མཐུད་མདུན་སྐྱོད་བྱེད་ཅིང་ཕྱག་ལས་གནང་དགོས་ཀྱི་གནད་འགག་སྒང་ལ་དགོས་ངེས་བཀའ་སློབ་སྩལ་གནང་ཡོད་རེད། ཨ་ནི་དེ་ག་ནང་བཞིན་གྱི་དམིགས་བསལ་སྐུ་མགྲོན་གཉིས་གཅིག་དེ་ད་ལྟ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཐོག་མའི་དབུས་རྒྱུན་དང་བོད་རང་བཙན་འཐབ་རྩོད་པ། ཨ་ནི་དེ་ག་ནང་བཞིན་གྱི་མཁས་དབང་འཇམ་དབྱངས་ནོར་བུ་ལགས་ང་ཚོས་གདན་འདྲེན་ཞུས་ཡོད་རེད། འཇམ་དབྱངས་ནོར་བུ་ལགས་ཀྱིས་ད་གང་ཅི་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཐོག་མའི་བཙུགས་པའི་སྐབས་ཀྱི་བརྒྱུད་རིམ་དེ་དེ་ག་ནང་བཞིན་གྱིས་འདི་ནས་ནས་ཨ་ནི་ཅིག་སྒྲིག་འཛུགས་ཀྱི་ལས་དོན་གྱི་ཐོག་ནས་རྒྱལ་ཁབ་ཕན་ཚུན་ལ་ག་ཚོད་ཅིག་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་ངོས་ནས་ཀྱིས་འབྲེལ་བ་འཇོག་ཐུབ་པ་རེད་དེ་ག་ནང་བཞིན་གྱིས་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་གཞི་རྒྱ་ཆེ་བའི་ཀྱི་ལས་དོན་གྱི་ཐོག་ནས་ཨ་ནི་ཅིག། གྲུབ་འབྲས་ཐོན་པ་རེད། དེ་འདྲའི་ཐོག་ལ། འདས་པའི་ལོ་རྒྱུས་གསུང་གནང་ཡས་ད་ལྟ་མ་འོངས་ལས་དོན་བྱེད་ཕྱོགས་ཀྱི་ཐོག་ནས་གཞོན་ནུའི་ངོས་ནས་ད་གང་ཅི་ཅིག་གི་བོད་རང་བཙན་འཐབ་རྩོད་དང་འབྲེལ་བའི་ཀྱི་ལས་འགུལ་ཁག་ཨ་ནི་ཅིག་ཤུགས་ཆེ་རུ་ག་འདྲ་བཏང་དགོས་ཡོད་མེད་དེའི་ཀྱི་དུས་དང་མཚུངས་པའི་ཀྱི་ཨ་ནི་ཅིག་ཀྱི་དགྲ་བོ་རྒྱ་དམར་གཞུང་ལ་གདོང་ལེན་གྱི་ཐོག་ནས་ཀྱི་ལས་འགུལ་ག་འདྲ་ག་འདྲ་སྤེལ་དགོས་ཡོད་མེད་དེ་འདྲའི་ཀྱི་ཐོག་ལ་ཨ་ནི་བཀའ་སློབ་དང་ལམ་སྟོན་ཕེབས་ཡོད་རེད་དེ་ག་ནང་བཞིན་གྱི་དམིགས་བསལ་སྐུ་མགྲོན་གཞན་གཅིག་དེ་གཞོན་ནུ་ལྷན་ཚོགས་གི་དབུས་རྒྱུན་ཟུར་པ་དང་ད་ལྟའི་ཆར་བྱང་ཨ་རི་གི་སྐུ་ཚབ་དོན་གཅོད་པ་གི་ད་ལྟ་དེ་ནིའུ་ཡོག་གི་བོད་འབྲེལ་མཐུད་པ་ཨ་ནི་སྐུ་ངོ་ཀུན་དགའ་བཀྲ་ཤིས་ལགས་ཆགས་བསྡད་ཡོད་རེད་ཨ་ནི་སྐུ་ངོ་ཆགས་བརྩོན་པའི་མི་ན་མཛད་སྒོར་དངོས་སུ་ཆགས་ཐག་ཡིན་པས་ནས་དེའི་ཉིན་མོ་ད་ལྟ་ཕྱི་ཟླ་བཅུ་གཉིས་ཀྱི་ཚེས་དགུ་ཡི་ཉིན་ནིའུ་ཡོག་ནི་ནིའུ་ཇེར་སི་བོད་རིགས་སྤྱི་མཐུན་ཚོགས་པས་ཀྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་གཟེངས་རྟགས་འབུལ་བཞེས་གནང་བའི་ཀྱི་མཛད་སྒོ་སྐོང་ཚོགས་གནང་ཡོད་དུས་ཙམ་པ་ལ་ཨ་ནི་ང་ཚོའི་དབུ་འབྱེད་མཛད་སྒོ།

ད་ལོ་ཉི་ཤུ་རྩ་ལྔ་ཟེར་དུས་ཀ་ནི་དུས་ཡུན་རིང་པོ་རེད། དེ་འདྲ་སོང་ཙང་ཕི་ཀེ་གིས་ད་ཁོ་ན་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ལས་དོན་སྤེལ་ཕྱོགས་ཐོག་གཟིགས་ཚུལ་ག་འདྲ་འདྲ་བྱུང་གནང་སོང། ད་མི་ནི་སོ་ཏྲ་དེའི་བྱང་ཨ་རིའི་བོད་མིའི་འདུ་སྡོད་ཀྱི་ས་གནས་ནང་ལོགས་ནི་ས་གནས་ཕྱེད་ཀ་ཅིག་རེད་བོད་ཀྱི་གཞོན་ནུ་ལྷན་ཚོགས་ཆ་མཚོན་མེད་མེད་ན་བྱང་ཨ་རིའི་ཁྱབ་ཁོངས་ནང་གི་ས་གནས་ཕྱེད་ཀ་ཆགས་དེ་ཡོད་རེད་དེ་ཡིན་དུས་ཙམ་པ་འདས་པའི་གི་ལོ་ཉི་ཤུ་རྩ་ལྔ་དེའི་ནང་ལོགས་ལ་མི་ནི་སོ་ཏྲའི་གི་ས་གནས་གཞོན་ནུའི་རྒྱུན་ལས་རིམ་པ།

བྱང་ཨ་མེ་རི་ཁའི་ཁུལ་ལ་ཡ་ད་ལྟ་གོང་དུ་ངས་ནོར་མེད་པ་ཡིན་ན་ཚོགས་གཙོས་ཀྱི་ད་རིང་འགན་འཛིན་ལྷན་ཚོགས་དེ་སྐབས་ལ་ཡ་ས་གནས་ཡན་ལག་བདུན་གྱིས་མཉམ་ཞུགས་གནང་སོང་སྤྱི་ཡོངས་ནས་བྱང་ཨ་མེ་རི་ཁའི་ནང་ལོགས་ལ་ཡ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཡན་ལག་ག་ཚོད་ཙམ་ཡོད་པ་ཡིན་ན་ཨ་ནི་དེ་བས་ཀྱི་ད་ད་ལྟ་དཔེར་ན་མི་ནི་སོ་ཏྲ་ཆ་བཞག་པ་ཡིན་ན་ལོ་ཉི་ཤུ་རྩ་ལྔ་འཁོར་ཤག་ཨ་ནི་འདིའི་བརྒྱུད་རིམ་ནང་ལ་གཟིགས་པའི་སྐབས་ལ་ཡ། ལྟ་དེ་ཨ་མི་རི་ཀའི་ནང་ལོགས་ལ་ཡང། བོད་རང་བཙན་སློབ་ཕྲུག་ཚོགས་པ SFT ཡོད་རེད་ཨ་ནི་ད་ག་ནང་བཞིན་ཚོགས་པ་མང་པོ་ཅིག་ཡོད་དུས་ཀ་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ནང་ལོགས་ལ་རྒྱ་གར་ལ་ད་རྒྱ་ཆེན་པོ་ཡོད་རེད་དེ་བྱང་ཨ་མི་རི་ཀའི་ནང་ལོགས་ལ་ཅིག་མཉམ་ཞུགས་བྱེད་སྟངས་དང་དོ་སྣང་རེད་དེ། ག་འདྲ་རེད་ཅིག་གཟིགས་གནང་སོང་ལགས།
ལགས་འོང་ད་ག་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཁྱབ་ཁོངས་གཏོགས་པའི་བྱང་ཨ་རིའི་ནང་ལོགས་ལ་ས་གནས་བཅུ་གཅིག་རེད། འདི་ཡིན་དུས་ཙམ་པ་ལ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ས་གནས་ག་པར་ཡོད་པ་དེའི་ས་གནས་ཚང་མ་ལ་ད་གང་བྱས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་ཀྱི་ཡན་ལག་ཆ་ཚང་གྱིས་བོད་དང་བོད་མི་ལས་སྒྲུབ་པའི་གི་ད་བོད་དོན་འཐབ་རྩོད་ལས་འགུལ་བའི་གི་སྒྲིག་འཛུགས་ཚོགས་པ་ཆགས་བསྡད་ཡོད་རེད་དེ་ཡིན་དུས་ཙམ་པ་ལ་བྱང་ཨ་རིའི་ནང་ལོགས་ལ་ད་ལྟའི་ཆར་ས་གནས་མང་པོ་གཅིག་གི་ནང་ལ་ཚགས་ཚུད་པོ་དང་ཡག་པོ་བྱས་ཀྱི་ནས་ད་ང་ཚོ་ལས་བྱེད་འགྲོ་དང་འགྲོ་མུས་རེད་ད་ཡིན་ན་ཡང་ས་གནས་ཁག་གཅིག་གི་ནང་ལོགས་ལ་ཨང་གཅིག་རྒྱུན་ལས་དུས་ཡུན་ཚང་བའི་གི་རྗེས་ལ་མུ་མཐུད་ནས་ཕྱག་འགན་བཞེས་མཁན་གྱི་ཨང་གཅིག་དེ་འདྲས་མེད་པའི་གི་གནས་སྟངས་བྱས་ནས་ས་གནས་གཅིག་གཉིས་ནང་ལ་ད་ལྟའི་ཆར་ལ་ང་ཚོ།

མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་རྒྱ་གར་མངའ་སྡེ་ནུབ་བེང་གཱལ་གྱི་གྲོང་ཁྱེར་སཱ་ལུ་ཀ་ར་ནང་ཆགས་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནང་དད་ལྡན་ཆོས་ཞུ་བ་སྟོང་ཚོ་མང་པོ་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་དང་མ་ནི་ལྗགས་ལུང་སྩལ་གནང་མཛད་པའི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་གནང་གི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་བདེ་བར་འཁོད་གནང་མཛད་པ་ནས་བཟུང་སྐྱེ་འགྲོ་ཀུན་གྱི་དོན་དུ་ཆོས་འབྲེལ་སོགས་མཛད་འཕྲིན་རླབས་ཆེན་སྐྱོང་བཞིན་པ་རེད། དེའི་གོང་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འབྲས་ལྗོངས་མངའ་སྡེའི་གཞུང་གིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་ཆོས་འབྲེལ་སོགས་ཀྱི་མཛད་འཕྲིན་ཁག་ལེགས་གྲུབ་ཟིན་པའི་རྗེས་སུ་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་བཞིའི་ཉིན་གྱི་སྔ་དྲོར་ནུབ་བྷེང་གོལ་གྱི་གྲོང་ཁྱེར་ས་ལུ་གྷ་རའི་ནང་རྟེན་གཞི་གནང་བའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནང་ཞབས་སོར་བདེ་བར་འཁོད་གནང་མཛད་སྐབས་སེར་སྐྱ་མི་མང་ཡོངས་ཀྱིས་དགའ་དད་སྤྲོ་གསུམ་ངང་གུས་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག། ཐོག་མར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགོན་པའི་གཙུག་ལག་ཁང་ནང་ཆིབས་བསྒྱུར་བསྐྱངས་གནང་མཛད་རྗེས་དགོན་པའི་མཁན་པོ་བློ་བཟང་དབང་འདུས་མཆོག་དབུས་པའི་གནད་ཡོད་མི་སྣ་རྣམས་ཀྱིས་མཎྜལ་འདེགས་འབུལ་ཞུས་འདུག་སྐབས་དེར་གོང་ས་མཆོག་གིས་བཀའ་སྩལ་དོན། བར་སྐབས་རྒྱ་གར་ཤར་ལ་ཡང་ཐག་རིང་པོ་ཞིག་རེད། ཡིན་ནའི་མི་མང་ཚོ་དངོས་གནས་དྲང་གནས་ཤིག་གི་དད་པ་དང་དགའ་ཞེན་ཞེ་དྲག་ཤུགས་ཆེན་པོ་རེད་ཤག། དེ་གའི་མི་དམངས་ཐུག་ཡག་རེད་ཨ་ནི་ཤ་འདྲེས་བྱས་རེད་ཡིད་དེ་ཡག་པོ་ཤར་བྱུང་ད་ཐག་རིང་པོ་བྱས་དེ་ལས་ང་ཡང་གཟུགས་པོ་བདེ་པོ་ཤར་བྱུང་མ་བདེ་བ་ག་གེ་མ་བྱུང། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སེམས་བཟང་པོ་བྱེད་དགོས་གལ་ཆེ་བའི་སྐོར་ལམ་སྟོན་བཀའ་སློབ་བསྩལ་དོན། མིའི་བདེ་སྐྱིད་ཟེར་ཡག་དེ་འགོ་ཚུགས་ཡག་དེ་ཨ་མའི་ཁོག་པའི་ནང་ནས་ང་ཚོ་མར་སྐྱེས་ནས་ཨེ་ནས་ཨ་མའི་འོ་མ་འཇིབ་པའི་ཐོག་ནས་ང་ཚོ་མི་ཚེ་འདུག་སེ་འགོ་ཚུགས་པ་རེད། བྱས་ཙང་ག་ཨ་མའི་བྱམས་བརྩེའི་འོག་ནས་ང་ཚོ་མི་ཚེ་འགོ་ཚུགས་པ་རེད་བྱས་ཙང་ག་ད་ག་ད་ང་ཚོ་མི་ཚེ་གང་པོ་འདི་ཨ་མའི་བྱམས་བརྩེའི་འོག་ནས་ད་གོ་རྒྱུ་ཤེས་པ་ད་འདི་གི་ང་རང་ཚོ་ཚོར་བ་དེ་མ་ཉམས་པ་བྱས་བྱས་ག་ད་ཚེ་རབས་ནས་ཚེ་རབས་དེ་མེད་ན་ཡང་མི་ཚེ་ད་གའི་ནང་ལ་ང་རང་ཚང་མ་ལོ་སེམས་པ་བཟང་པོ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཆོས་ཁས་བླངས་ནའི་རེད་ཆོས་ཁས་མ་བླངས་ནའི་སེམས་པ་བཟང་པོ་བྱེད་དགོས་ཡ་དེ་ཞེ་པོ་ཞིག་གལ་ཆེན་པོ་རེད་འདུག་ག།
དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆོས་རར་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་མཛད་ནས་གདན་འདྲེན་ཆོས་ཞུ་བ་སྟོང་ཚོ་མང་པོར་ཆོས་འབྲེལ་མཛད་སྐབས་གཞན་ཕན་གྱི་བློ་བྱང་ཆུབ་སེམས་བསྒོམ་དགོས་པའི་ལམ་སྟོན་བཀའ་སློབ་སྩལ་དོན། ཐུན་མོང་གི་དཔེ་དེབ་བསླབ་བྱ་གཙོ་བོ་དེ་སེམས་པ་བཟང་པོ་བྱེད་དགོས་པ་དེ་རེད་འདུག་ག། དེ་རིང་འདིར་ཡ་ད་ཆོས་གྲོགས་སླེབས་པ་ཚོ་ཚང་མ་ལོ་ང་རང་ཚོ་མི་ཡིས་མི་ལ་བརྩེ་བ་བྱེད་ཡ་ད་མི་ཙམ་དུ་མ་ཟད་པའི་སྲོག་ཆགས་ཚང་མ་ལོ་ལ་ཡ་བརྩེ་བའི་བློ་ཡག་པོ་གོམས། སུ་གཅིག་ལའི་གནོད་པ་མ་བྱེད་པ་བྱས་དངོས་གནས་གཅིག་སོ་སོ་ག་བ་སླེབས་པ་ཡིན་ནའི་ཞེས་ཀུན་གྱི་ཕེབས་ཀྱི་མཛའ་བཤེས་ཆགས་ཡག་ཅིག་ཡིན་དེ་ཨེ་ནི། ང་རའི་ཉམས་ལེན་འདི་བྱེད་ཀྱི་ཡོད་ཨེ་ནི་ཁྱེད་རང་ཚོས་དེ་དགོངས་པ་བཞེས་བྱས་ར་དང། རང་གཞན་དོན་ནི་རབ་སྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི་བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གིས་མགྲོན་དུ་གཉེར་བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་ཡག་གི་ང་ཚོ་ནམ་རྒྱུན་རྟག་པར་འདོན་བསྡད་ཀྱི་ཡོད་རེད་པ་ས་ད་ཏི་བོ་ད་ག་ཚོད་ཐུབ་ཐུབ་ཀྱི་སེམས་པ་བཟང་པོ་བྱས་ཀུན་ལ་བོད་ཀྱི་ཕན་བདེ་སྒྲུབ་ཡག་ཨོ་ད་དེ་ག་ཚང་མས་དགོངས་པར་འཇགས། ཨེ་ནི། རང་གཞན་དོན་ནི་རབ་སྒྲུབ་ཕྱིར་ཟེར་རང་དོན་ཆ་བཞག་ནས་བྱང་ཆུབ་སེམས་བསྒོམ་པ་ལ་ལྷག་ག་ཡོད་མ་རེད་གཞན་དོན་སྒྲུབ་ཡ་ཡིན་ནའི་བྱང་ཆུབ་སེམས་བསྒོམ་པ་ལ་ལྷག་ག་མི་འདུག་བྱས་དེ་འདྲ་ཡིན་དུས་ང་རང་ཚོ་ཚང་མ་ལོག་དཔེར་ངའི་ངོས་ནས་ཆ་བཞག་ནས་བྱང་ཆུབ་ཀྱི་སེམས་ལ་བསམ་བློ་ཞིབ་མོ་གཏང་གི་ཡོད་པ་དང་ཨེ་ནི། ཅིག་གིས་བྱང་ཆུབ་ཀྱི་སེམས་དེ་བསམ་བློ་བཏང་ན་དཔེར་དེ་མིག་ལ་མིག་ཆུ་འཁོར་ཡ་དེ་འདྲས་ཀྱི་ཅིག་གིས་ཆུ་མ་འཁྱུག་གི་ཅིག་ཡོང་བསྡད་ཀྱི་འདུག་བ་བྱས་དེ་འདྲས་ཡིན་དུས་ང་རང་ཚང་མ་ལོག་བསམ་པ་བཟང་པོ།

ཁྱེད་རང་ཚང་མ་ལོག་གིས་གཅིག་གིས་རྒྱལ་བ་རིན་པོ་ཆེར་ཡ། དགའ་དད་ག་ཚོད་ཡོད་པ་དེའི་ཚོད་ཀྱིས་སོ་སོ་སེམས་པ་བཟང་པོ་བྱེད་བྱང་ཆུབ་ཀྱི་སེམས་བཟང་པོ་ད་དཔེ་གལ་ཆེན་པོ་རེད་བྱས་ཙང་ག་ང་རང་ཆ་བཞག་ན་དེ་བྱང་ཆུབ་ཀྱི་སེམས་སྒོམ་ཡག་དེ་ངའི་ཉམས་ལེན་གྱི་གཙོ་བོ་ཆགས་བསྡད་ཀྱི་ཡོད་དེ། རང་ཤུགས་ཀྱིས་སེམས་ལ་ཞི་བདེ་ཡོང་ཡག་ཨེ་ནི་འཕྲོད་བསྟེན་གྱི་ཆ་ནས་ཞེ་བོ་གཅིག་ཕན་ཐོགས་ཡོད་བསྡད་པ་དེ་འདྲས་ཡིན་དུས་ཚེ་སྒྲུབ་ཡག་ཤོས་དེ་བྱང་ཆུབ་ཀྱི་སེམས་སྒོམ་ཡག་རེད་ཤག་ཨོ། ད་ག་ནང་བཞིན་འཛམ་བུ་གླིང་འདི་གང་ལ་དཔེར་ན་བོད་ལ་ཆ་བཞག་ན་ཞིག་རྒྱ་ནག་གུང་ཁྲན་ཏང་གི་བར་སྐབས་བོད་ནང་ལ་ཡ་དཀའ་ངལ་མང་པོ་འཕྲད་པ་རེད་དེ་ཡིན་ནའི་དེ་གི་དེ་ཁོང་ཁྲོ་ཟ་ཡ་ཁྱོན་ནས་མི་འདུག་དེའི་དེ་ལ་དཔེ་བརྩེ་བའི་བློ་སྐྱེ་ཡ་ཞིག་གི་གཏི་མུག་གི་དབང་གིས་དེ་འདྲས་བྱུང་བཞག་ཆགས་སྡང་གི་དབང་གིས་དེ་འདྲས་བྱུང་བཞག་བསམ་ནས་བརྩེ་བ་སྐྱེ་ཡ་ཞིག་མ་གཏོགས་དེ་ཁོང་ཁྲོ་ཟ་ཡ་ཟེར་རོ་ཞེད་སྣང་ཟེར་རོ་དེ་འདྲས་ཕལ་ཆེར་ཡོང་ཡ་མི་འདུག་བྱས་ཙང་བྱང་ཆུབ་སེམས་བསྒོམ་ཡ་དེ་ཞེ་བོ་གཅིག་གི་ཕན་ཐོགས་ཆེན་པོ་རེད་བྱས་ཙང་ག། ཨེ་ནི་ཁྱེད་རང་ཚོ་དེ་གྱིས་དེ་ཏཱ་ལའི་བླ་མ་བྱས་ནས་ང་ཡང་དགའ་བོར་བྱེད་ཀྱི་ཡོད་རེད་བྱས་ཙང་ག་ད་ག་ད་ང་ཡང་གཅིག་གིས་གཅིག་ཁྱེད་རང་ཚོ་ཏོག་ཙེ་སེམས་ཐག་ཉེ་བོར་བྱེད་ཀྱི་ཡོད་ན་གཞན་ཕན་གྱི་བློ་བྱང་ཆུབ་ཀྱི་སེམས་ཟེར་དེ་དེ་བསམ་སྟངས་དེ་དཔེ་གལ་ཆེན་པོ་རེད་འདུག་ད་གིན་བཤད་མ་ཐག་པ་ནང་བཞིན་རེད་ང་རང་ཆ་བཞག་ན་བྱང་ཆུབ་ཀྱི་སེམས་བསྒོམས་པའི་རྐྱེན་གྱིས་གང་ལྟར་གཅིག་གི་སེམས་ཀྱི་ཞི་བདེ་རང་བཞིན་གྱིས་གནས་དེ་སུ་དང་འགྲོགས་ན་ཡང་བྱམས་བརྩེའི་བློ་ཅིག་མ་གཏོགས་ཅིག་དེ་ཆགས་སྡང་ཕྲག་དོག་དེ་འདྲ་ཕལ་ཆེར་མ་ཡོང་བ་རེད་ད་དེ་འདྲ་ཡིན་དུས་ཆོས་གྲོགས་ཚང་མ་ལོག་གིས་བྱང་ཆུབ་ཀྱི་སེམས་ཡག་པོ་སྒོམ་རོགས་གནང། དེའི་རྗེས་སུ ྋགོང་ས་མཆོག་གིས་དད་ལྡན་པ་རྣམས་ལ་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་ཀྱི། ཆོས་འབྲེལ་མཛད་དེ། ད་སྔོན་ལ་ད་གིན་གོང་དུ་ཞུས་པ་ནང་བཞིན་གྱི་སེམས་ཅན་ཐམས་ཅད་ཨེ་ནི་བའི་གཉེན་དུ་མ་གྱུར་པ་གཅིག་ཡོད་མ་རེད་གང་ལྟར་ཇི་ཙམ་གྱིས་གཞན་ལ་ཕན་བདེ་སྒྲུབ་པའི་བློ་ཡོད་ན་སོ་སོ་སྐྱིད་པ་ཡོད་རེད་ཚེ་རིང་བ་ཡོད་རེད་ལུས་བདེ་ཡོད་རེད་ད་གིན་གོང་དུ་ཞུས་པ་ནང་བཞིན་རེད་ཚེ་སྒྲུབ་ཀྱི་མཆོག་རེད་གང་ལྟར་འཛམ་བུ་གླིང་འདི་གང་ལ་ཀུན་དང་མཐུན་པ་བྱུང་ན། ད་ལྟའི་ཕན་གྱི་རེད་པ་དེ་དག་བྱང་ཆུབ་ཀྱི་སེམས་ཀྱི་གཞན་ཕན་གྱི་བློ་དེ་གིས་ཀུན་ཏུ་མཐུན་པོ་ཡོང་ཡག་ལ་ཕན་ཐོགས་ཞེ་པོ་ཅིག་འདུག་དེ་ནས་ཨེ་ནི། སྣང་བ་ལྟར་དུ་གྲུབ་མི་འདུག་པའི་རེ་ཐང་སྐབས་གང་དག་བཏགས་དོན་བཙལ་ན་དོན་གྱི་ངོས་ནས་གྲུབ་མི་འདུག་པ་དབུ་མ་འཇུག་པའི་ད་ཚིག་དེ་རེད་གལ་ཏེ་རང་གི་མཚན་ཉིད་བརྟེན་འགྱུར་ན་དེ་ལ་སྐུར་པས་དངོས་པོ་འཇིག་པའི་ཕྱིར་སྟོང་ཉིད་དངོས་པོ་འཇིག་པའི་རྒྱུར་འགྱུར་ན་དེ་ནི་རིགས་མིན་དེ་ཕྱིར་དངོས། གང་ཕྱིར་དངོས་པོ་འདི་དག་རྣམ་དཔྱད་ན་དེ་ཉིད་བདག་ཅན་དངོས་ལས་ཚུ་རོལ་ཏུ་གནས་རྙེད་མ་ཡིན་དེ་ཕྱིར་འཇིག་རྟེན་གྱི་ཐ་སྙད་བདེན་ལ་རྣམ་པར་དཔྱད་མི་བྱ་དེ་ཉིད་སྐབས་སུ་རིགས་པ་གང་ཞིག་གིས་བདག་དང་གཞན་ལས་སྐྱེ་བ་རིགས་མིན་པའི་རིགས་དེས་ཐ་སྙད་དུ་ཡང་རིགས་མིན་པས་ཁྱོད་ཀྱི་སྐྱེ་བ་གང་གིས་ཡིན་པར་འགྱུར་དངོས་པོ་སྟོང་པ་གཟུགས་བརྙན་ལ་སོགས་པ་ཚོགས་ལ་ལྟོས་རྣམས་མ་གྲགས་པ་ཡང་མིན་ཇི་ལྟར་དེར་ནི་གཟུགས་བརྙན་སོགས་སྟོང་ལས་ཤེས་པ་དེ་ཡང་རྣམ་པར་སྐྱེ་འགྱུར་ལྟར་དེ་བཞིན་དངོས་པོ་ཐམས་ཅད་སྟོང་ན་ཡང་སྟོང་ཉིད་དག་ལས་རབ་ཏུ་སྐྱེ་བར་འགྱུར་ཟེར་ཨེ་ནི་དབུ་མ་འཇུག་པའི་ཚིག་འདི་ནུས་པ་ཆེན་པོ་ཞེ་པོ་ཅིག་འདུག་ག་དེ་ཁ་གསལ་དོད་པོ་རེད་ངས་ལུང་འདི་དྲངས་བསྡད་ཀྱི་ཡོད་བྱས་ཙང་ད་ལྟ་འདི་དབུ་མ་འཇུག་པའི་ཚིག་འདི་བསམ་བློ་བཏང་ནས་སྣང་བ་ལྟར་དུ་གྲུབ་མི་འདུག་པ་འདི་འདི་བསམ་བློ་ཞིག་བཏང་ཨེ་འོ་དེ་འདྲའི་གི་ད་གཞན་ཕན་བྱང་ཆུབ་ཀྱི་སེམས་འདི་འོད་དཀར་པོ་སྒོར་སྒོར་ཞིག་ལ་བསམ་བློ་བཏང་ཆོས་ཐམས་ཅད་བརྟེན་ནས་བཏགས་ཙམ་མ་གཏོགས་རང་ངོས་ནས་གྲུབ་པ་མི་འདུག་པ་འདི་རྡོ་རྗེ་དཀར་པོ་རྩེ་ལྔ་པ་ཅིག་ལ་བསམ་བློ་བཏང་ནས་དེ་ནས་ད་ལྟའི་གི་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་བྱ་དེ་དེ་རེད་བྱས་ཙང་ངའི་ངོས་ནས་ཆ་བཞག་ན་ཡང་ཆོས་ཀྱི་ལྷ་བསྒོམ་ཡག་དང་སྔགས་བགྲང་ཡག་དེ་འདྲ་མང་པོ་བྱེད་ཀྱི་ཡོད་དེ་ནི་གཙོ་བོ་གཙོ་བོ་དེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་བསྒོམ་ཡག་དེ་གཙོ་བོ་བྱེད་ཀྱི་ཡིན་ད་དེ་ཡིན་ནི་གསང་སྔགས་ཀྱི་ལྟ་གེ་མ་རེད་དེ་ཡིན་ནི་ལྟ་དེ་ཡིན་ད་རྗེས་ཟློས་གྱིས་ཨོཾ་སརྦ་ཡོ་ག་ཙིཏྟ།
ཨོཾ་སརྦ་ཡོ་ག་ཙིཏྟ།
ཨུཏྤཱ་ད་ཡཱ་མི། ཨུཏྤཱ་ད་ཡཱ་མི། ཨོཾ་སརྦ་ཡོ་ག་ཙིཏྟ།
ཨོཾ་སརྦ་ཡོ་ག་ཙིཏྟ།

དེ་ཡང་འདི་ཆོས་འབྲེལ་བྱ་དེ་ཡིན་ཏེ། སྙིང་པོ་འདི་དེ་འདྲ་ཅིག་རེད། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མ་ཎི་ཡིག་དྲུག་མའི་ལྗགས་ལུང་སྩལ་གནང་མཛད་དོན་ལ།
སྤྱིར་འཕགས་པ་སྤྱན་རས་གཟིགས་དེ་སྙིང་རྗེའི་ལྷ་མཆོག་སྙིང་རྗེའི་རང་གཟུགས་ཆགས་བསྡད་ཀྱི་ཡོད་རེད་ཨེ་ནི། ང་རང་ཚོ་བོད་གངས་ཅན་པ་ལ་འཕགས་པ་སྤྱན་རས་གཟིགས་དམིགས་བསལ་གྱི་ང་ཚོའི་ལྷ་སྐལ་རེད་པ་ཡོད་ན་མེད་ན་ཆགས་བསྡད་ཤག་ང་རང་ངོས་ནས་ཆ་བཞག་ན་སྤྱན་རས་གཟིགས་སྒོམ་བཟླས་དང་འབྲེལ་བའི་ཐོག་ནས་མ་ཎི་བགྲང་ཡག་འདི་ཞེ་པོ་ཅིག་གལ་ཆེན་པོ་བྱས་བགྲང་བསྡད་ཀྱི་ཡོད་ཤ་ཟོ་བ་སངས་རྒྱས་ཀུན་གྱིས་རབ་ཏུ་བསྔགས་ཡོན་ཏན་དམ་པ་ཀུན་བསགས་པ་སྤྱན་རས་གཟིགས་ཞེས་མཚན་གསོལ་བ་རྟག་པར་བརྩེ་བར་ཕྱག་འཚལ་ལོ་ཟེར་ནས་གསུངས་ཡོད་འོ་ད་འདི་རེད་ད་བྱས་ན་ཨེ་ནི་ཁྱེད་རང་ཚང་མ་ལོག་ཨེ་ནི་ཁ་འདོན་མ་ཎི་ཆུང་ཆུང་སྒང་ནས་ཁོ། ཆེད་མངགས་ཕ་གི་སློབ་སྦྱོང་རུ་བྱས་ནས་བྱེད་དགོས་སྐད་མེད་དེ་ངས་ཁོ་རང་ཤུགས་ཀྱིས་ཕ་མ་དང་གོམས་བསྡད་ཡག་ཅིག་ཡོད་རེད་པ་ཨེ་ཚང་མ་ལོག་གིས་མ་ཎི་ཡག་པོ་བགྲང་ཨེ་ནི་སེམས་པ་བཟང་པོ་བྱས་ཡང་ད་འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་ཡིག་དྲུག་མ་ཎི་དེ་ཨེ་ནི་གང་ལྟར་ཕ་གི་ཟབ་པ་དང་རྒྱ་ཆེ་བའི་ལམ་གྱི་གནད་ཚང་མ་འདུས་བསྡད་པ་ཅིག་རེད་ཤག་ཨེ་ང་རང་ཚོ་བོད་པ་རེད་ཡ་ཆུང་ཆུང་སྒང་ནས་མ་ཎི་བགྲང་བསྡད་ཡག་ཅིག་ཡོད་རེད་དེ་ལྟ་བུའི་ད་བྱིན་རླབས་ཅན་གྱི་གཟུངས་སྔགས་དེ།

འགྲོ་བ་གཅིག་ཀྱང་མ་ལུས་པ་དེ་ཡི་ས་ལ་འགོད་པར་བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་གྱུར་སྐྱེས་པ་ཉམས་པ་མེད་པར་ཡང་གོང་ནས་གོང་དུ་འཕེལ་བར་ཕ་མ་སེམས་ཅན་ཐམས་ཅད་བདེ་དང་ལྡན་གྱུར་ཅིག་ངན་འགྲོ་ཐམས་ཅད་རྟག་ཏུ་སྟོང་པ་བྱང་ཆུབ་སེམས་དཔའ་གང་ན་སུ་བཞུགས་དེ་དག་ཀུན་གྱི་སྨོན་ལམ་འགྲུབ་གྱུར་ཅིག་འོ་ཡ།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཚེས་བཅུ་དྲུག་ཉིན་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོར་གནས་གཟིགས་ལ་ཆིབས་བསྒྱུར་མཛད་འདུག་ལ་ཕྱི་ཚེས་ཉི་ཤུ་ཉིན་རྒྱལ་སྤྱིའི་ནང་པའི་གླེང་སྟེགས་ཀྱི་དབུ་འབྱེད་མཛད་སྒོའི་ཐོག་ཆིབས་བསྒྱུར་སྐྱོང་འཆར་སོགས་ཀྱི་མཛད་འཕྲིན་ཁག་རིམ་བཞིན་སྐྱོང་གནང་མཛད་འཆར་འདུག་ལེ་ཚན་འདི་སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ཡིན། ཨེ་ཤེ་ཡ་རང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།